དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས། རྒྱ་ནག་དང་རྒྱ་གར་གཞུང་གཉིས་ཀྱི་རྒྱལ་སྲུང་བློན་ཆེན་རྣམ་གཉིས་ཐུག་འཕྲད་ཀྱིས་གྲོས་མོལ་གནང་རྒྱུ་ཡིན་ན་ཡང། དེས་རྒྱ་ནག་གཞུང་གི་ལངས་ཕྱོགས་ལ་འགྱུར་བ་གང་ཡང་འགྲོ་གི་མ་རེད་ཅེས། རྒྱ་གར་གྱི་དམག་དོན་ཉམས་ཞིབ་པས་ངོས་འཛིན་གནང་གི་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་འདི་ལོ་ནས་བཟུང་བོད་ཀྱི་ས་ཁུལ་གཞན་ནས་ལྷ་སར་མཆོད་མཇལ་དང་གནས་མཇལ་དུ་ཡོང་བར། ལྷ་སའི་ནང་ལ་ཟིང་འཁྲུག་མི་སློང་བའི་ཁག་ཐེག་དགོས་པའི་སྐོར། བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པས་བཏང་བའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་ཁེ་ན་ཌའི་གྲོང་ཁྱེར་ཊོ་རོན་ཊོ་ས་གནས། མཱ་སར་ཡག་གླིང་ཀའི་མདུན་ནས་སི་སྦི་སི་གསར་ལས་ཁང་གི་མདུན་བར་དུ་ས་གནས་བོད་མི་བརྒྱ་ཕྲག་མང་པོས་ཁ་བཏགས་དཀར་པོའི་ལས་འགུལ་སྤེལ་ནས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཚན་ཤས་བཟོས་པ་འདིའི་ཐད། བརྒྱུད་ལམ་ཁག་གིས་དྲང་བདེན་གྱི་གནས་ཚུལ་སྤེལ་དགོས་པའི་དགོས་འདུན་བཏོན་འདུག་ལ། CBC། བརྒྱུད་ལམ་གྱིས་ཀྱང། བོད་མིའི་འདོད་ཕྱོགས་གསལ་བའི་གནས་ཚུལ་སྤེལ་ཡོད་པའི་སྐོར་ལ་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཐེངས་འདིའི་བཅར་འདྲིའི་ལེ་ཚན་ནང། རྒྱ་ནག་གི་གཙོ་འཛིན་གཞོན་པ་ཟུར་པ། ལིའུ་ཤན་ཉན་གྱི་བུ་མོའི་མག་པ་ཡིན་པ་དང། རྩོམ་པ་པོ་དམག་དཔོན་ཟུར་པ། ལིའུ་ཡ་ཀྲོའུ་ལ། ལྐོག་ཟའི་གནས་ཚུལ་ཚབས་ཆེ་ཡོད་ལུགས་ཀྱི་རྒྱུ་མཚན་གྱི་ཐོག་ནས་ཞིབ་བཤེར་བྱེད་ཀྱི་ཡོད་པའི་གནས་ཚུལ་སྤེལ་ཡོད་པ་དང་འབྲེལ་བའི་སྐོར། ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་བཅར་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་ལས་རྟོག་ཞིབ་པའི་སྐུ་ཚབ་ཁག་ཅིག་གིས། རྒྱ་ནག་གི་ཆེད་ལས་སྦྱོང་བརྡར་གྱི་ལས་འཆར་ཟེར་བ། སྤེལ་བ་དེས་བོད་ནང་གི་བོད་མིའི་ངོ་བོ་རྩ་བརླག་གཏོང་ཉེན་ཡོད་པ་དང་བོད་མི་ཚོར་བཙན་དབང་གིས་ངལ་རྩོལ་བསྐུལ་རྒྱུའི་ཉེན་ཁར་གྱུར་ཡོད་པ་ཕྱི་ཟླ་བཞི་པའི་ཚེས་ཉི་བདུན་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཆེས་མཐོའི་ལྷན་ཚོགས་ཀྱིས་གསར་འགོད་གསལ་བསྒྲགས་ཤིག་སྤེལ་བའི་ནང་འགྲེལ་བརྗོད་གནང་འདུག་གསལ་བསྒྲགས་དེའི་ནང། མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་ལས་རྟོག་ཞིབ་པ་ཚོས་རྒྱ་ནག་གིས་བོད་རང་སྐྱོང་ལྗོངས་སུ་ངལ་རྩོལ་གྱི་ནུས་པ་སྤོ་རྒྱུ་དང། ཆེད་ལས་སྦྱོང་བརྡར་གྱི་ལས་འཆར་ཟེར་བ་སྤེལ་བཞིན་ཡོད་པའི་སྐྱོན་བརྗོད་བྱེད་བཞིན་པ་འདིས་བོད་ཀྱི་ཆོས་ལུགས་དང་སྐད་ཡིག་རིག་གཞུང་བཅས་ལ་གཏོར་བརླག་དང་ལས་འཆར་དེས་བོད་མི་རྣམས་ལ་བཙན་ཤེད་ཀྱིས་ངལ་རྩོལ་བྱ་རུ་བཅུག་ངེས་ཡིན་པ་ཉེན་བརྡ་བཏང་ཡོད་འདུག་ད་དུང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་ལས་རྟོག་ཞིབ་པ་ཚོས་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོ་ནས་བཟུང་རྒྱ་ནག་གཞུང་གིས་དྭང་བླངས་རང་མོས་ཀྱི་ལས་འཆར་ཟེར་བ་ཞིག་བརྒྱུད་ནས་བོད་ཀྱི་སྲོལ་རྒྱུན་གྱི་འཚོ་བ་རོལ་སྟངས་ལ་བསྒྱུར་བཅོས་བཏང་སྟེ། ལག་རྩལ་དང་ཡོང་འབབ་དམའ་བའི་ལས་ཀ་བྱེད་དུ་བཅུག་པ་དེ་ནི་དོན་དུ་བོད་མི་རྣམས་ལ་བཙན་ཤེད་ཀྱིས་ལས་ཀ་བྱ་རུ་བཅུག་གི་ཡོད་པ་ཞིག་ཡིན་པའི་སྐོར་འགྲེལ་བརྗོད་གནང་ཡོད་འདུག་གནས་ཚུལ་ནང་མུ་མཐུད་འཁོད་དོན་ལ་ལས་འཆར་དེ་དྲ་ལམ་བརྒྱུད་ནས་ལག་རྩལ་ཡོད་མེད་ལ་དོ་སྣང་མེད་པར་དམག་སྦྱོང་གི་རྣམ་པས་བོད་མི་རྣམས་ལ་ཆབ་སྲིད་ཀྱི་སློབ་གསོ་སྤྲོད་ཐབས་གལ་ཆེར་འཛིན་བཞིན་ཡོད་པ་ཞིག་ཡིན་པའི་སྐོར་གྱི་སྐྱོན་བརྗོད་ཡང་བྱས་ཡོད་འདུག་ཡང་རྒྱ་ནག་གཞུང་གིས་བོད་མི་གྲངས་ཉུང་མི་རིགས་ཀྱི་སྐད་ཡིག་དང་ཆོས་ཀྱི་ངོ་བོ་སྟོན་རྒྱུ་དེ་ཉིད་དབུལ་ཕོངས་ལས་གྲོལ་བར་འགོག་རྐྱེན་བཟོ་མཁན་ཞིག་ཡིན་པའི་འགྲེལ་བརྗོད་བྱས་ནས། ཆོས་དང་རང་མི་རིགས་ཀྱི་རིག་གཞུང་གཅེས་འཛིན་བྱ་རྒྱུར་སེམས་ཤུགས་གཅོག་ཐབས་བྱ་གི་ཡོད་པ་བོད་གནས་མཁས་དབང་ཚོས་གསུངས་བཞག་ཡང་བོད་མིའི་སྲོལ་རྒྱུན་གྱི་འཚོ་བ་སྒོ་ཕྱུགས་སེམས་ཅན་གསོ་སྐྱོང་དང་བལ་དང་དཀར་ཆུའི་ལས་ཀ་རྣམས་བཞག་ནས་གླ་ཕོགས་ཉུང་བའི་བཟོ་གྲྭའི་ནང་ལས་ཀ་བྱེད་དུ་བཅུག་གི་ཡོད་པ་དང། ལས་རིགས་དེ་ཚོ་ཡང་བརྟན་འཇགས་ཡིན་མིན་ངེས་གཏན་མེད་པ་དེ་འདྲ་ཡིན་སྟབས་མཁས་དབང་ཚོས་རྒྱ་ནག་གཞུང་ལ་རྒྱལ་སྤྱིའི་ཁྲིམས་དང་མཐུན་པའི་ཐོག་ནས་ལས་ཀའི་ཁོར་ཡུག་བསྐྲུན་དགོས་པའི་ཐོག་བོད་མིའི་ཆོས་དང་རིག་གཞུང། སྐད་ཡིག་དང་ངོ་བོ་སོགས་ལ་བརྩི་བཀུར་ཞུ་དགོས་པའི་ནན་སྐུལ་ཡང་གནང་འདུག་དེ་བཞིན་བཙན་ཁྲིད་དང་བཙན་དབང་གིས་ངལ་རྩོལ་སྐུལ་བ་སོགས་སྔོན་འགོག་བྱ་དགོས་པའི་ནན་སྐུལ་ཡང་གནང་བཞག། ཡང་འདི་ལོ་ནས་བཟུང་བོད་ཀྱི་ས་ཁུལ་གཞན་ནས་ལྷ་སར་མཆོད་མཇལ་དང་གནས་མཇལ་དུ་ཡོང་བར། ལྷ་སའི་ནང་ལ་ཟིང་འཁྲུག་མི་སློང་བའི་ཁག་ཐེག་དགོས་འདུག་གཞི་རྩའི་བཞུགས་སྒར་དྷ་རམ་ས་ལ་ནས་འདི་གའི་གསར་འགོད་པ་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་བའི་གནས་ཚུལ་དེ་གསན་རོགས་གནང། རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ནས་བཟུང་བོད་ཀྱི་ས་ཁུལ་གཞན་ནས་ལྷ་སར་མཆོད་མཇལ་དུ་ཡོང་མཁན་ཚོར་ཆོག་མཆན་ཞུ་དགོས་པ་ལག་བསྟར་བྱས་ཡོད་པ་བཞིན། འདི་ལོ་ནས་བཟུང་རྒྱ་ནག་གཞུང་ངོས་ནས་གནས་སྟངས་དེ་ཤུགས་ཆེ་རུ་བཏང་སྟེ་བོད་ཀྱི་ས་ཁུལ་གཞན་ནས་ལྷ་སར་མཆོད་མཇལ་དུ་ཡོང་མཁན་ཚོར་ལྷ་སར་འགྲོ་བར་ཆོག་མཆན་ཞུ་དགོས་པ་མ་ཟད་ལྷ་སར་འབྱོར་རྗེས་མི་སྣ་དེས་ཟིང་འཁྲུག་རིགས་མི་བཟོ་བའི་ཁག་ཐེག་བྱེད་མཁན། ལྷ་སར་གནས་སྡོད་མི་སྣ་མེད་ཚེ་ལྷ་སར་སྡོད་བཅུག་གི་མེད་པ་སོགས་ཀྱི་གནས་སྟངས་འོག་ཡོད་པ་དང། ཕྱི་ཟླ་བཞི་བའི་ནང་ཁྱུང་མཆུ་ནས་ཡོང་བའི་རྐང་ཐང་གནས་སྐོར་བ་ཁག་ཅིག་ལྷ་སར་འབྱོར་བ་དང་ལྷ་སའི་འབྲེལ་ཡོད་ལས་ཁུངས་སུ་ཐོ་འགོད་དང་འབྲེལ་ཁག་ཐེག་བྱེད་མཁན་གྲ་སྒྲིག་མེད་པས་འགྲུལ་ཁང་དང་སྡོད་གནས་སོགས་མ་རག་པས་ཉིན་ཤས་ནང་ལོག་དགོས་བྱུང་ཡོད་པ་སོགས་བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཞིང། གོང་ཞུས་བོད་ནང་གི་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ། སྤྱིར་ལྷ་སར་འགྲུལ་སྐྱོད་ཆོག་པའི་ཡིག་ཆ་དེ་སྔ་ནས་དགོས་ན་ཡང། ལྷ་སར་མཆོད་མཇལ་དང་གནས་སྐོར་དུ་འགྲོ་བར་ངེས་པར་དུ་རྫོང་སྲིད་གཞུང་དང་རང་གི་ས་གནས་སྲིད་གཞུང་གི་ཆོག་མཆན་དགོས་པ་དང། ཆོག་མཆན་དེ་ཐོབ་རྗེས་ལྷ་ས་ཁུལ་དུ་གཏན་སྡོད་བྱེད་མཁན་འབྲེལ་ཡོད་ཅིག་གིས་གནས་སྐོར་བ་དེས་ལྷ་ས་ནས་ཟིང་འཁྲུག་རིགས་གང་ཡང་བཟོ་རྒྱུ་མིན་པའི་ཁག་ཐེག་དང། ལྷ་སར་འབྱོར་རྗེས་ཁག་ཐེག་པས་ས་གནས་སྲིད་གཞུང་གིས་སྤྲད་པའི་ཡིག་ཆར་ས་རྟགས་བརྒྱབ་དགོས་པ་དང། ཁག་ཐེག་བྱེད་མཁན་གྱི་ཆ་རྐྱེན་དེ། འདི་ལོའི་ཏོག་དབྱིབས་རིམས་ནད་རྗེས་སུ་ལག་བསྟར་བྱས་པ་ཞིག་ཡིན་སྟབས། ལྷ་སར་འབྱོར་རྗེས་ཁག་ཐེག་མི་སྣ་མེད་པས་རྔ་བ་དང་ཉག་རོང། མཚོ་སྔོན་ཕྱོགས་ནས་ལྷ་ས་ནས་ཉིན་ཤས་རིང་ཕྱིར་ཕུད་བཏང་ཡོད་པ་མང་དག་ཅིག་བྱུང་ཡོད་པ་འགྲེལ་བརྗོད་གནང་གི་འདུག། ལྷ་ས་ནས་ཕྲུ་གུའི་སྐྱེས་པའི་ཡུལ་ཚོ་དང་སྡེ་ཁང་དུ་ལོག། ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ས་ཡོངས་སུ་ས་བྱི་ཞི་རྒོལ་ཆེན་མོ་བྱུང་བ་ནས་བཟུང་རྒྱ་ནག་གཞུང་གིས་ལྷ་སའི་དགོན་སྡེ་ཁག་ཏུ་ཡོད་པའི་བོད་ཀྱི་ས་ཁུལ་གཞན་གྱི་དགེ་འདུན་པ་རྣམས་བོད་རང་སྐྱོང་ལྗོངས་ནས་ཕྱིར་ཕུད་དང། ལྷ་སར་མཆོད་མཇལ་དང་གནས་སྐོར་དུ་ཡོང་མཁན་བོད་མི་ཚོར་དམ་དྲག་དང་སུན་གཙེར་བཟོ་བཞིན་ཡོད་པ་དང། ཡང་འབྲེལ་ཡོད་བོད་མི་གཞན་དེས། ལྷ་སར་འགྲོ་སྐབས་ས་གནས་སྲིད་གཞུང་ནས་ཆོག་མཆན་སྤྲད་པའི་ཤོག་བུ་ཞིག་ཏུ། རང་གི་ས་གནས་ཁ་བྱང་དང་སྡོད་གནས། ས་ཆ་གང་ཞིག་ནས་ལྷ་སར་འགྲོ་བཞིན་ཡོད་པ་སོགས་འབྲི་དགོས་པ་ལས་གཞན་ཡིག་ཆ་དམིགས་བསལ་བ་གང་ཡང་མེད་པ་དང། དེ་སྔ་ལྷ་ས་འགྲོ་བར་ཐོབ་ཐང་དཔང་ཡིག་ཙམ་ལས་མི་དགོས་པ་དང། མདོ་སྟོད་སྨད་གཉིས་ནས་ཡོང་མཁན་ཚོར་ཞིང་ཆེན་གཞན་ནས་ཡོང་བ་ཡིན་སྐོར་བརྗོད་ནས་ཆོག་མཆན་དགོས་ན་ཡང། རྒྱ་ནག་གི་ཞིང་ཆེན་གཞན་ནས་ཡོང་བའི་རྒྱ་རིགས་ཡིན་ཚེ་མུ་མཐུད་ཐོབ་ཐང་དཔང་ཡིག་གིས་ལྷ་སར་འགྲོ་སྐྱོད་ཆོག་པ་སོགས་འགྲེལ་བརྗོད་གནང་གི་འདུག་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཤེས་རྟོགས་བྱུང་བར་གཞིགས་ན། རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་གཞན་ནས་ལྷ་ས་ཡོང་བར་དམིགས་བསལ་དམ་དྲག་དང། ལྷག་པར་དུ་ཆབ་སྲིད་དང་འབྲེལ་བའི་དོགས་གཞི་ཅན་རིགས་ལ་ས་གནས་སྲིད་གཞུང་གིས་ཆོག་མཆན་མི་སྤྲོད་པ་སོགས་བྱེད་ཀྱི་ཡོད་པ་དང། མདོ་སྟོད་སྨད་གཉིས་ནས་བོད་པ་ཚོ་ལྷ་སར་འབྱོར་རྗེས་རྒྱ་ནག་གི་ཉེན་རྟོག་པ་དང་གསང་བའི་མི་སྣས་འགྲོ་འདུག་ལ་ལྟ་སྲུང་སོགས་བྱེད་བཞིན་ཡོད་པ་དང། སི་པེན་དུ་གནས་སྡོད་བོད་ཀྱི་གནད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་གཞན་གྱི་བོད་པ་ཚོ་ལྷ་ས་ཡོང་བར་བཀག་སྡོམ་འདྲ་མིན་བྱེད་བཞིན་པའི་དམིགས་ཡུལ་གཙོ་བོ་བོད་པ་ཚོས་ཕན་ཚུན་འབྲེལ་འདྲིས་མི་ཐུབ་ཐབས་ཤིག་ཡིན་པ་འགྲེལ་བརྗོད་གནང་གི་འདུག། ལྷ་ས་ལ་དེ་འདྲ་གི་ཡིག་ཆ་མང་པོ་ཅིག་བཟོ་དགོས་ཡག་དང་ལྷ་ས་ནས་མི་གི་འགན་ལེན་བྱེད་དགོས་ཡག་དེ་གི་དམིགས་ཡུལ་གཙོ་བོ་དེ་ད་གསལ་པོ་ཅིག་བཤད་ཡག་ན་ཨ་ནི་ད་བོད་པ་མང་པོ་ཅིག་ཨ་ནི་ལྷ་ས་ལ་མ་འཛུལ་ཡག་ལྷ་ས་ལ་མ་ཡོང་ཡག་གི་ཐབས་ཤེས་དེ་འཐེན་གྱི་ཡོད་ཡག་དེ་གསལ་པོ་འདྲ་པོ་ཅིག་རེད། ལོ་ལྟར་བོད་ནང་དུ་བོད་ཀྱི་ས་ཁུལ་གཞན་ནས་ལྷ་སར་ཇོ་བོར་མཆོད་མཇལ་དང། ལྷ་ས་གཙོས་ཉེ་འཁོར་ས་གནས་དགོན་སྡེ་ཁག་ཏུ་གནས་མཇལ་བ་ཕོན་ཆེན་འགྲོ་སྲོལ་ཡོད་པ་རེད་ལ་ལྷག་པར་དུ་མདོ་སྟོད་སྨད་གཉིས་ནས་ལྷ་སར་རྐང་ཐང་དང་བརྐྱངས་ཕྱག་འཚལ་བ་སོགས་ཀྱིས་ཡོང་མཁན་ཡོད་པ་དང། དེང་སྐབས་ལྷ་སར་མང་ཆེ་བ་གནམ་གྲུ་དང་མེ་འཁོར་སོགས་ནས་འགྲོ་སྐྱོད་བྱེད་བཞིན་ཡོད་འདུག་ལ། རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་གཞན་ནས་ལྷ་སར་ཡོང་མཁན་ཚོར་དམིགས་བསལ་དོགས་གཞི་དང་ཞིབ་བཤེར་ལྷ་སའི་དགོན་སྡེ་ཁག་ཏུ་མདོ་སྟོད་སྨད་ནས་སློབ་གཉེར་ཆེད་ཡོང་སྲོལ་དེ་ཡང་དེང་སྐབས་རྩད་ནས་མེད་པར་བཏང་ཡོད་པ་རེད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།

ཁ་ས་ཕྱི་ཟླ་བཞི་པའི་ཚེས་ཉེར་དྲུག་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དབྱིན་ཡུལ་གྱི། Westminster། གཙུག་ལག་སློབ་གྲྭ་ཆེན་མོའི་ནང་ལ་འགྲོ་བ་མིའི་ཐོབ་ཐང་དང། བཙན་བྱོལ་ནང་གི་དམངས་གཙོ། བོད་དང་རྒྱ་ནག་ཅེས་པའི་བརྗོད་གཞིའི་ཐོག་ལ་གཏམ་བཤད་གནང་བཞག། དེ་ཡང་གཏམ་བཤད་ཀྱི་ལས་རིམ་དེ། Westminster། གཙུག་ལག་སློབ་གྲྭ་ཆེན་མོའི་སྤྱི་ཚོགས་ཚན་རིག་སྡེ་ཚན་གྱི་འགན་འཛིན་སློབ་དཔོན་ཆེན་མོ། Dibyesh Anand། ལགས་ཀྱིས་གོ་སྒྲིག་གནང་བ་ཞིག་ཡིན་པ་དང། མཐོ་སློབ་སློབ་གྲྭ་ཆེན་མོ་དེ་དམངས་གཙོ་ཤེས་ཡོན་ལྟེ་གནས་ཁང་གིས་གཙོ་སྐྱོང་གནང་བ་ཞིག་ཡིན་འདུག་ཡང་དེ་རིང་ཕྱི་ཟླ་བཞི་པའི་ཚེས་ཉེར་བདུན་ཉིན་སྲིད་སྐྱོང་མཆོག Scotland གྱི་རྒྱལ་ས Edinburgh ལ་ཕེབས་ཐོན་གནང་རྒྱུ་ཡིན་འདུག་ཡང། ཕྱི་ཟླ་བཞི་པའི་ཚེས་ཉི་ཤུ་ལྔ་ཉིན་སྲིད་སྐྱོང་མཆོག་གིས་ཨིན་ཡུལ་གྲོས་ཚོགས་སུ་ཕེབས་པ་དང་བསྟུན་ནས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་འཁྲུངས་སྐར་དང་སྟབས་བསྟུན་ནས་ཨིན་ཡུལ་གྲོས་ཚོགས་ཀྱི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་ངོས་ནས་བོད་ནང་གི་ཆོས་དད་རང་དབང་གི་གནས་སྟངས་ཀྱི་ཐད་ལ་ཉན་ཞིབ་གནང་ཡོད་པ་དང། སྐབས་དེར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་གཟིགས་རྒྱབ་རིན་པོ་ཆེ། སྐུ་ཚབ་དོན་གཅོད་བསོད་ནམས་ཕར་སི་ལགས། སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་དམ་པ་དེའི་ཚ་མོ་ཉི་མ་ལྷ་མོ་ལགས་བཅས་ཀྱིས་ད་ལྟའི་བོད་ནང་གི་གནས་སྟངས་དང། པཎ་ཆེན་རིན་པོ་ཆེ་གར་སོང་ཆ་མེད་དུ་གྱུར་བའི་གནད་དོན་སོགས་ཀྱི་ཐད། བདེན་དཔང་ངོ་སྤྲོད་གནང་ཡོད་པ་དང། ད་དུང་སྲིད་སྐྱོང་མཆོག་གིས་དབྱིན་ཡུལ་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆུང་གསར་བོད་དོན་གཏམ་བཤད་དང་གོ་བསྡུར་ཡང་གནང་ཡོད་པའི་གནས་ཚུལ་འདུག་ཡང་གནས་ཚུལ་གཞན་ཞིག་ནང། བདུན་ཕྲག་རྗེས་མའི་རེས་གཟའ་ལྷག་པའི་ཉིན་ཐའེ་ཝན་དུ་ཨ་མི་རི་ཀའི་བདེ་སྲུང་བཟོ་ལས་ཀྱི་གླེང་སྟེགས་ཤིག་བསྐོང་ཚོགས་གནང་རྒྱུ་ཡིན་པ་དེ་ནི། སྤྱང་ཀི་ནང་དུ་མགྲོན་འབོད་ཞུས་པ་ལྟར་རེད། ཨ་མི་རི་ཀའི་དྲག་པོའི་དམག་མིའི་ཁེ་ལས་བཟོ་ཚོང་ཁང་གིས་རང་ཉིད་ལ་ཁེ་བཟང་རག་ཆེད་དམག་དོན་ཕྱིར་ཚོང་བྱེད་ཀྱི་ཡོད་པ་རེད་ཅེས་རྒྱ་ནག་གིས་རེས་གཟའ་ཕུར་བུའི་ཉིན་བརྗོད་འདུག། དེ་ཡང་ཨ་མི་རི་ཀ་དང་ཐའེ་ཝན་དབར་རྒྱུན་སྲོལ་གཞུང་འབྲེལ་འབྲེལ་བ་དེ་འདྲ་མེད་ཀྱང་ཨ་མི་རི་ཀ་ནི་ཐའེ་ཝན་ལ་གོ་མཚོན་ཕྱིར་འཚོང་བྱེད་མཁན་གལ་ཆེ་ཤོས་ཤིག་ཡིན་པ་དང། གནད་དོན་དེ་ནི་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བར་དངངས་འཚབ་བཟོ་བའི་འབྱུང་ཁུངས་ཤིག་ཀྱང་རེད་ཅེས་རྒྱ་ནག་གཞུང་གིས་བརྗོད་ཡོད་པ་རུས་ཏར་གསར་འགྱུར་ལས་ཁང་གིས་ལུང་འདྲེན་བྱས་འདུག་ཨ་མི་རི་ཀ་དང་ཐའེ་ཝན་གྱི་བདེ་སྲུང་གླེང་སྟེགས་ལྷན་ཚོགས་དེ། གནང་རྒྱུའི་གནས་ཚུལ་འདིར་ང་ཚོར་བློ་འཚབ་ཧ་ཅང་ཆེན་པོ་ཡོད་ཅེས་རྒྱ་ནག་གི་བདེ་སྲུང་བློན་ཆེན་ལས་ཁང་གི་མགྲིན་ཚབ་པ་ཏན་ཀི་ཧྥི་ཡིས་ཟླ་རེའི་གསར་འགོད་ལྷན་ཚོགས་ཐོག་བརྗོད་འདུག་ཅིང། ཏན་ཀི་ཧྥི་ཡིས་ཨ་མི་རི་ཀའི་དམག་མིའི་ཡོ་བྱད་བཟོ་ཚོང་བྱེད་མཁན་ཁེ་གཉེར་ལས་ཁང་ཚོས་རང་ཉིད་ལ་ཁེ་བཟང་རག་ཐབས་སུ། འཛམ་གླིང་ཁྱོན་ཡོངས་ལ་གོ་མཚོན་ཕྱིར་ཚོང་བྱེད་ཀྱི་ཡོད་པ་རེད། ཐེ་ཝན་གྱི་དམངས་གཙོ་ཡར་ཐོན་ཚོགས་པས་སྤྱང་ཀི་ནང་དུ་མགྲོན་འབོད་བྱས་པ་འདིས་མ་འོངས་པར་ཐེ་ཝན་ལ་ཆག་སྒོ་ཆེན་པོ་ཞིག་བཟོ་ངེས་རེད་ཅེས་བཤད་འདུག་ཡང་གླེང་སྟེགས་གོ་སྒྲིག་གནང་མཁན་ཚོས

ཡང་ཁེ་ན་ཌའི་གྲོང་ཁྱེར་ཊོ་རོན་ཊོ་ས་གནས། མ་སིར་ཡ་ཀི་གླིང་ཁའི་མདུན་ནས་སི་བྷི་སི་ས་ལས་ཁང་གི་མདུན་བར་དུ་ས་གནས་བོད་མི་བརྒྱ་ཕྲག་མང་པོས་ཁ་བཏགས་དཀར་པོའི་ལས་འགུལ་སྤེལ་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་ཤས་བཟོས་པ་འདིའི་ཐད། བརྒྱུད་ལམ་ཁག་གིས་དྲང་བདེན་གྱི་གནས་ཚུལ་སྤེལ་དགོས་པའི་དགོས་འདུན་བཏོན་འདུག་ལ། སི་བྷི་སི་བརྒྱུད་ལམ་གྱིས་ཀྱང་བོད་མིའི་འདོད་ཕྱོགས་གསལ་བའི་གནས་ཚུལ་སྤེལ་འདུག་ཞིབ་གསལ་ཁེ་ན་ཌའི་གྲོང་ཁྱེར་ཊོ་རོན་ཊོ་ནས་འདི་གའི་གསར་འགོད་པ་ཨུ་རྒྱན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། འདི་ཟླའི་ཚེས་ཉི་ཤུ་དྲུག་ཉིན་གོང་ས་མཆོག་གི་ལྷག་དཀར་ཉིན་མོ་དང་བསྟུན་ནས་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ལྔ་ཡི་གོ་སྒྲིག་འོག་ཁེ་ན་ཌའི་གྲོང་ཁྱེར་ཊོ་རོན་ཊོ་ས་གནས་མ་སེ་ཀ་གླིང་གའི་མདུན་ནས་སི་བྷི་སི་གསར་ཁང་མདུན་བར་དུ་ས་གནས་བོད་མི་ཆིག་སྟོང་ལྷག་ལས་བརྒལ་བ་ཞིག་ལྷན་འཛོམས་གནང་བའི་ཐོག་ཁ་བཏགས་དཀར་པོའི་ལས་འགུལ་བརྒྱུད་བརྒྱུད་ལམ་ཁག་ནས་དྲང་བདེན་དགོས་པའི་རེ་འདུན་དང་བརྩེ་བ་དང་ཞི་བདེ་ནི་ང་ཚོའི་རིག་གཞུང་ཡིན་གོང་ས་མཆོག་སྐུ་ཚེ་བརྟན་པ་ཤོག་བོད་ལ་རང་དབང་དགོས་རྒྱ་ནག་གཞུང་བོད་ནས་ཕར་རྒྱུགས་ཤིག་ལ་སོགས་པའི་སྐད་འབོད་དང་སྦྲགས། ཞི་བའི་གོམ་བགྲོད་གནང་སོང། དེ་སྟེང་ཁ་བཏགས་དཀར་པོའི་ལས་འགུལ་དང་འབྲེལ་བའི་ཐོག་བོད་རིགས་སྤྱི་མཐུན་ཚོགས་པའི་ཆབ་སྲིད་འབྲེལ་མཐུད་པ་གཡུང་དྲུང་བསྟན་འཛིན་ལགས་ནས་ང་ཚོ་རླུང་འཕྲིན་ཁང་དུ་འགྲེལ་བརྗོད་གནང་རྒྱུར།
ཁ་བཏགས་དཀར་པོ་ཟེར་བ་དེ་ཐད་རྒྱལ་བ་རིན་པོ་ཆེ་གི་ཐུགས་བྱམས་བརྩེ་འཚེ་བ་མེད་པ་དང་འཛམ་གླིང་སྡོང་ལོང་ལ་ཡང་ལོ་བརྒྱད་ཅུ་གྱ་བདུན་ཟིན་རིང་ལ་རྒྱལ་བ་རིན་པོ་ཆེ་འཛམ་གླིང་ཞི་བདེ་དང་བརྩེ་བ་འཚེ་བ་མེད་པ་སྒང་ལ་ཡང་སྐུ་མདུན་གྱི་དེ་འདྲའི་སྐུ་ལས་བསྐྱོན་པ་དེ་གི་མཚོན་གྱི་ཡོད་རེད་ཞུ་བ་ཡིན།
དེ་ཡང་ཁེ་ན་ཌའི་བརྒྱུད་ལམ་གསར་ཁང་གཉིས་ནས་བཅད་གཏུབ་བྱས་པའི་གནད་དོན་དེར་རྒྱུས་ལོན་མ་གནང་བར་འགྲེལ་ལོག་རྒྱག་པ་དེར་གནས་སྟངས་དངོས་གང་ཡིན་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ཅིག་གི་སྐུ་ཚབ་དང་དངོས་སུ་བཅར་འདྲི་གནང་སྐོར་དང་དེ་བཞིན་ཁ་བཏགས་དཀར་པོའི་ལས་འགུལ་ལ་ཡང་ཆེད་མངགས་གསར་འགོད་པ་བཏང་ནས་གནས་ཚུལ་བླངས་ཡོད་པ་ས་གནས་གཞོན་ནུའི་ཚོགས་གཙོ་ས་ནི་བསོད་ནམས་ལགས་ནས་ངོ་སྤྲོད་གནང་བྱུང། བྱུང། ཨ་ནི་ཁོ་རང་ཚོའི་གློག་བརྙན་དང་དེ་ཚོའི་ཐོག་ང་ཚོའི་ཡི་གེ་དེ་ཚོ་རག་བྱས་ནས་ཨ་ནི་སི་བྷི་སི་གིས་ད་དང་པོ་ཁོ་རང་ཚོ་གིས་ང་ཚོ་དེ་འདྲའི་ཨིན་ཏེར་བྷིའུ་ལ་སྐད་བཏང་སོང་ད་ཨིན་ཏེར་བྷིའུ་བྱེད་དུས་སྐབས་སུ་ད་ཁོ་རང་ཚོ་གིས་ད་ག་རེ་ལབ་ཡ་ཡོད་ལབ་ན་མར་སྐད་ཆ་དྲིས་གནང་སོང་ད་ལབ་དགོས་ཡ་དེ་ཚང་མ་ལབ་ཡིན། བོད་མི་བླ་ན་མ་མཆིས་པའི་སྐྱབས་གནས་སྤྱི་ནོར་གོང་ས་མཆོག་གི་མཛད་འཕྲིན་ཁག་ནས་འགྲོ་བ་སྤྱིའི་འགྲོ་དོན་རྒྱ་ཆེར་གནང་མུས་ཡིན་དུས་དངོས་ཡོད་གནད་དོན་མི་རྟོགས་པའི་རྐྱེན། གིས་སྤྱི་ཚོགས་བརྒྱུད་ལམ་ཁག་དང་དྲ་རྒྱ་ཁག་ནས་འཁྱོག་བཤད་དང་འགྲེལ་ལོག་བྱས་པ་རྣམས་ཁ་གསལ་ཆགས་ཡོང་དུས་ལས་འགུལ་ནང་ཆ་ཤས་བླངས་མཁན་ཁེ་ན་ཌའི་ནང་གནས་སྡོད་བོད་མི་རྣམས་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་པ་ཨོན་ཐའེ་རི་ཡོ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་སྐལ་བཟང་ཕུན་ཚོགས་ལགས་ནས་འགྲེལ་བརྗོད་གནང་བྱུང།
གསར་འགྱུར་བརྒྱུད་ལམ་ཁག་ལ་ཡང་ཨ་ནི་འབྲེལ་བ་ཞུ་ཡས་རེད་འདི་འདྲས་ཀྱི་ཐོག་ནས་ད་ལས་འགུལ་སྤེལ་བའི་གི་ཐོག་ནས་ཨ་ནི་བཅས་ཀྱི་གྲུབ་འབྲས་ཧ་ལས་པའི་གི་ཡག་པོ་ཐོན་སོང་བྱས་ནས་ཞུ་བ་ཡིན། དེ་མིན་འཕགས་པ་སྤྱན་རས་གཟིགས་ཀྱི་ཆབ་འབངས་ཤིག་ཡིན་པ་བསོད་བདེ་དང་སོ་སོའི་རིག་གཞུང་དང་འབྲེལ་སུས་འཁྱོག་བཤད་བྱས་ཀྱང་བོད་མི་ཚོས་ངོ་གནོང་དགོས་དོན་མེད་པའི་སྐོར་དེ་བཞིན་དོན་རྐྱེན་དེ་ཡི་རྒྱབ་ཏུ་རྒྱ་གཞུང་ཡོད་པ་གསར་ཁང་ཚོས་གནས་ཚུལ་དངོས་རྟོགས་པའི་ཐོག་ནས་གསར་འགྱུར་སྤེལ་དགོས་པ་སོགས་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་ནས་གཏམ་བཤད་གནང་སོང། སྤྱན་རས་གཟིགས་ཀྱི་རྗེས་འཇུག་པ་ཡིན་པ་སོང་ཙང་དེ་རིང་ང་ཚོ་ཨ་ནི་སྐལ་བ་བཟང་པོ་རེད་བསོད་ནམས་ཆེན་པོ་རེད་ཨ་ནི་ཚང་མས་ཀྱི་སྤོབས་པ་བྱེད་དགོས་ཡའི་དུས་ཚོད་འདི་འདྲས་ཅིག་རེད། ངོ་གནོང་དགོས་ཡ་དང་ཨ་ནི་གཞན་པ་གི་ག་ཚོད་མོ་ག་རེ་ལབ་ཀྱི་ཡོད་ནའང་ང་ཚོ་རྩ་བ་ཉིད་ནས་ཁས་ལེན་གི་མ་རེད། དེ་བཞིན་ཚོགས་པ་ཁག་གི་སྐུ་ཚབ་ནས་གནད་དོན་དང་འབྲེལ་བའི་ཐོག་གཏམ་བཤད་གནང་བ་མ་ཟད་གསར་ཁང་དང་བརྒྱུད་ལམ་ཁག་ནས་འཁྱོག་བཤད་བྱས་པ་རྣམས་དྲང་བདེན་གནང་དགོས་པའི་རེ་འདུན་དང་ལྷན་དུ་ས་རྟགས་བསྡུ་རུབ་གནང་བཞིན་པ་མངའ་སྡེ་དང་དབུས་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་ལ་གསར་ཁང་དང་བརྒྱུད་ལམ་ཁག་ནས་བོད་མིའི་བླ་ན་མ་མཆིས་པའི་སྐྱབས་གནས་སྤྱི་ནོར་གོང་ས་སྐྱབས་མགོན་རིན་པོ་ཆེ་ལ་མཚན་སྨད་ཞུས་པར་ཡིག་ངག་གཉིས་ཀྱི་ཐོག་ནས་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུས་པར་དབུས་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས James Maloney ལགས་ནས་བོད་མིར་གདུང་སེམས་མཉམ་བསྐྱེད་ཡོད་པའི་གཏམ་བཤད་དང་གོང་ས་མཆོག་གི་བཀའ་སློབ་ལམ་སྟོན་བརྒྱུད་ཁོང་གི་ཕྱག་ལས་གནང་ཕྱོགས་ལ་མཛད་སྒོའི་སྐབས་ཕན་རླབས་ཆེན་པོ་ཡོད་པ་འདི་ཚེས་ཉི་ཤུ་ཉིན་པཎ་ཆེན་རིན་པོ་ཆེ་ཡི་འཁྲུངས་སྐར་མཛད་སྒོའི་སྐབས་གཏམ་བཤད་གནང་སོང། ལྷག་པར་དུ་མངའ་སྡེའི་གྲོས་ཚོགས་ཀྱི་འཐུས་མི་བུ་ཁྲིད་དཀར་པོ་ཆེ་ལགས་ནས་ཀྱང་གཅིག་མཚུངས་ཀྱི་གནད་དོན་དེར་བོད་མི་ཞིག་ཡིན་པའི་ཆ་ནས་རྒྱུས་ལོན་དང་གོང་ས་མཆོག་ལ་དེ་ལྟ་བུའི་འཁྱོག་བཤད་དང་མཚན་སྨད་ཞུས་པར་བློ་ཕམ་ཡོད་པའི་སྐོར་དེ་བཞིན་ཆེན་པོ་མི་བཟོས་ན་ལེགས་ཚུལ་དེ་དོན་དོན་དངོས་ཐོག་ནས།

བོད་མིའི་བླ་ན་མ་མཆིས་པའི་སྐྱབས་གནས་སྤྱི་ནོར་གོང་ས་སྐྱབས་མགོན་རིན་པོ་ཆེ་མཆོག་ལ་མཚན་ཤས་བྱས་པར་ཁེ་ན་ཏའི་ནང་གནས་སྡོད་ཨལ་སྦར་ཀྲ་དང་ཨོ་ཀྲ་བ་རྒྱལ་སའི་ཁུལ་དེ་བཞིན་ཀྲོ་རོན་ཀྲོ་གྲོང་ཁྱེར་བཅས་སུ་ཞབས་རིམ་ཚོགས་སྒྲུབ་དང་བརྒྱུད་ལམ་ཁག་ནས་བཅད་གཏུབ་བྱས་པའི་གནད་དོན་ཁག་དྲང་བདེན་དགོས་པའི་ཞི་བའི་ལས་འགུལ་གོམ་བགྲོད་སོགས་མུ་མཐུད་གནང་བཞིན་འདུག། ཁེ་ན་ཏའི་གྲོང་ཁྱེར་ཀྲོ་རོན་ཀྲོ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་སྲིང་ཞུ་གི་ཡོད། དེ་ནས་རྒྱ་ནག་དང་རྒྱ་གར་གཞུང་གཉིས་ཀྱི་རྒྱལ་སྲུང་བློན་ཆེན་རྣམ་གཉིས་ཐུག་འཕྲད་ཀྱིས་གྲོས་མོལ་གནང་རྒྱུ་ཡིན་ན་ཡང། དེས་རྒྱ་ནག་གཞུང་གི་ལངས་ཕྱོགས་ལ་འགྱུར་བ་གང་ཡང་འགྲོ་གི་མ་རེད་ཅེས་རྒྱ་གར་གྱི་དམག་དོན་ཉམས་ཞིབ་པས་ངོས་འཛིན་གནང་གི་ཡོད་འདུག་ཞིབ་གསལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་ལོ་པེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། རྒྱ་གར་རྒྱལ་ས་ལྡི་ལི་གསར་བ་རུ་རྒྱ་གར་གྱིས་སྣེ་ཁྲིད་གནང་ནས་ཧྲང་ཧའེ་མཉམ་འབྲེལ་ལྷན་ཚོགས་འཚོགས་ཀྱི་ཡོད་སྐབས་དེར། རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་ཆེད་དུ་བཅར་ཡོད་པ་དང་བསྟུན། སྤྱི་ཟླ་བཞི་བ་གི་ཚེས་པ་ཉེར་བདུན་གྱི་ཉི་མ་རྒྱ་གར་གྱི་རྒྱལ་སྲུང་བློན་ཆེན་རཱ་ཇི་ནཱ་ཐི་སིང་ལགས་དང་ལྷན་ནས་ཐུག་འཕྲད་གྲོས་མོལ་བྱ་འཆར་ཡོད་ནའང། རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་ཆགས་པ་གི་དམག་དོན་ཉམས་ཞིབ་ལྟེ་གནས་ཁང་གི་འགན་འཛིན་ཟུར་བ་དང། རྒྱ་གར་གྱི་དམག་སྤྱི་ཟུར་བ་དུ་རུབ་ཀ་ཀྲོར་ཇི་ལགས་ནས། རྒྱལ་སྲུང་བློན་ཆེན་རྣམ་པ་གཉིས་ཐུག་འཕྲད་གྲོས་མོལ་གནང་བ་ཡིན་ནའང། དེས་རྒྱ་ནག་གཞུང་གི་ལངས་ཕྱོགས་ལ་འགྱུར་བ་གང་ཡང་འགྲོ་གི་མ་རེད་དམ་ཅེས། འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། རྒྱ་དཀར་ནག་གཉིས་ཀ་གི་དམག་དོན་ལས་སྣེ་དང་ཕྱི་འབྲེལ་ལས་བྱེད་པ་ཕན་ཚུན་གྱི་བར་ས་མཚམས་ཀྱི་གྲོས་མོལ་ཐེངས་མང་བྱུང་ནས། དེང་སང་རང་ད་རུང་མུ་མཐུད་དུ་སྐད་ཆ་བཤད་རྒྱུའི་གྲོས་མོལ་བྱུང་ཡོད་པས། ད་ལྟའི་ཆར་རྒྱ་ནག་གཞུང་གི་ལངས་ཕྱོགས་ལ་འགྱུར་བ་འགྲོ་རྒྱུ་གི་གནས་ཚུལ་ཅི་ཡང་མཐོང་གི་མི་འདུག།

ང་རང་གིས་བསམ་ན་ཐུག་འཕྲད་འདིར་རྒྱལ་མཚམས་ཀྱི་གནད་དོན་གྱི་ཐོག་གི་ཐག་གཅོད་གང་ཡང་ཡོང་གི་མ་རེད་མོད། ཁོང་གཉིས་ཀྱིས་ཡུ་ཁི་རན་གྱི་དམག་འཁྲུག་དང་ལྷག་པར་ཡུ་ཁི་རན་གྱི་ནང་མེ་འཕེན་མཚམས་འཇོག་ཡོང་ཐབས་སུ་གྲོས་མོལ་ཏན་ཏན་ཡོང་སྲིད་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག་ཅིང། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་རྒྱ་དཀར་ནག་གི་གནད་དོན་གྱི་ཐོག་ཉམས་ཞིབ་པ་ཚེ་དབང་རྡོ་རྗེ་ལགས་ནས། བོད་དང་ཧི་མ་ལ་ཡའི་ས་ཁུལ་རྣམས་དེང་སང་རྒྱལ་སྤྱིའི་སྲིད་དོན་གྱི་ནང་ཚུད་དེ་གཡོལ་ཐབས་མེད་པ་ཆགས་ཡོད་པས།

བོད་དང་ཧི་མ་ལ་ཡའི་གི་ས་ཁུལ་དེ་ད་དེང་སང་གི་ཨ་ནི་རྒྱལ་སྤྱིའི་གི་ཆབ་སྲིད་ནང་ལོགས་ལ་ཡང་ཚུད་བསྡད་པ་སོང་ཙང་ཨ་འདི་གཡོལ་ཐབས་མེད་པ་ཅིག་ཆགས་བསྡད་ཡོད་རེད་དེ་ཕྱི་དྲིལ་རྩོམ་པ་ལ་ཡ་ད་འདས་གི་ཨ་ནི་དྲན་པས་འདི་སྐབས་སུ་ལ་ཡ་ཨ་ནི་བོད་ཀྱི་གནད་དོན་རེད་ད་ཨ་ནི་གཞིགས་ཐབས་ཅི་དེ་འདྲ་བ་ཡོད་པའི་ཐོག་ནས་རེད་གཟུགས་པོ་འདི་འདྲ་བ་ཡོད་པའི་ཐོག་ནས་རེད་ཁོར་ཡུག་འདི་འདྲ་བ་ཡོད་པའི་ཐོག་ནས་རེད་ཨ་ནི་ད་འཛོམས་ཨ་ཅང་ཅང་དེའི་ཐོག་ནས་ཡ་ཨ་ནི་སྐད་ཆ་མ་བཤད་རང་བཤད་རོགས་ཅིག་ཅིག་དེ་ཆགས་བསྡད་ཡོད་རེད།
སྤྱི་ལོ་ཉིས་སྟོང་ཉི་ཤུ་གི་ལོར་རྒྱ་གར་གྱི་བླ་དྭགས་གྷལ་ཝན་ས་གནས་སུ་རྒྱ་ནག་གི་དམག་མི་དང་རྒྱ་གར་གྱི་དམག་མི་གི་དབར་གདོང་ཐུག་བྱུང་བ་ནས་བཟུང། རྒྱ་ནག་གི་རྒྱལ་སྲུང་བློན་ཆེན་གྱིས་རྒྱ་གར་གྱི་ནང་རྒྱལ་དོན་ཕྱོགས་བསྐྱོད་བྱས་པ་ཐོག་མ་དེ་ཆགས་ཀྱི་ཡོད་པ་དང། རྒྱ་གར་ནང་འཚོགས་བཞིན་པ་གི་ཧྲང་ཧའེ་མཉམ་འབྲེལ་ལྷན་ཚོགས་ནི། སྤྱི་ཟླ་བཞི་བ་གི་ཚེས་བབ་ཉེར་བརྒྱད་ཀྱི་ཉི་མ་འཚོགས་རྒྱུ་ཡིན་པ་དང། ཁོང་ཚོས་གཙོ་ཆེ་ཤོས་སོ་སོའི་མངའ་ཁུལ་གྱི་བདེ་འཇགས་དང་ཞི་བདེ་སྲུང་སྐྱོབ། འཇིགས་སྐུལ་རིང་ལུགས་ལ་གདོང་ལེན་གྱི་ཐོག་གོ་བསྡུར་གནང་རྒྱུ་ཡིན་པ་རེད། ཧྲང་ཧའེ་མཉམ་འབྲེལ་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་གི་ལོ་ནས་ཨུ་རུ་སུ་དང་རྒྱ་ནག་སོགས་རྒྱལ་ཁབ་ལྔས་མཉམ་འབྲེལ་གྱི་ཐོག་ནས་བཙུགས་ཡོད་ནའང། སྤྱི་ལོ་ཉིས་སྟོང་བཅུ་བདུན་གྱི་ལོ་ནས་དེའི་ནང་རྒྱ་གར་དང་པ་ཀི་སི་ཐན་ཀྱང་མཉམ་ཞུགས་རྒྱ་བསྐྱེད་དུ་བྱུང་ཡོད་པ་རེད། རྒྱ་གར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།
ཐེངས་འདིའི་བཅར་འདྲིའི་ལེ་ཚན་ནང། ཉེ་ཆར་ཧོང་ཀོང་གི་གསར་འགྱུར་བརྒྱུད་ལམ་ཁག་གི་ནང་གནས་ཚུལ་སྤེལ་བའི་ནང། རྒྱ་ནག་གི་གཙོ་འཛིན་གཞོན་པ་ཟུར་པ། ལིའུ་ཤན་ཉན་གྱི་བུ་མོའི་མག་པ་ཡིན་པ་དང། རྩོམ་པ་པོ་དམག་དཔོན་ཟུར་པ། ལིའུ་ཡཱ་ཀྲུའུ་ལ་ལྐོག་ཟའི་གནས་ཚུལ་ཚབས་ཆེ་ཡོད་ལུགས་ཀྱི་རྒྱུ་མཚན་གྱི་ཐོག་ནས་ཞིབ་བཤེར་བྱེད་ཀྱི་ཡོད་པའི་གནས་ཚུལ་སྤེལ་ཡོད་པ་དང། ལིའུ་ཡཱ་ཀྲུའུ་ནི་རྒྱ་ནག་དམག་དཔུང་ནང་ཤུགས་རྐྱེན་ཆེན་པོ་ཡོད་མཁན་ཞིག་ཡིན་པར་བརྟེན། ཁོང་ལ་ཞིབ་བཤེར་བྱེད་ཡག་གི་གནད་དོན་གྱི་ཐད་ལ་ཚང་མས་དོ་སྣང་ཆེན་པོ་བྱེད་བཞིན་ཡོད་པ་དང་འབྲེལ་བའི་སྐོར་འཆི་མེད་ལགས་ནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གནང་གི་རེད།
སངས་རྒྱས་སྐྱབས་ལགས་སྐུ་ཁམས་བཟང། ལགས། ད་རེས་ང་ཚོ་ད་ལེ་ཚན་འདིའི་ནང་ལོགས་ལ་གཅིག་གི། རྒྱ་ནག་གི་ངེས་མེད་ད་ངི་རྒྱ་ནག་ཆབ་སྲིད་ལྷན་ཁང་གི་རྒྱུན་ལས་གྲས་ནང་ཉེ་ལི་ཤན་ཉན་གྱི་བུ་མོའི་མག་པ་ཡིན་པ་ད་ད་རྒྱ་ནག་གི་དམག་དཔུང་ནང་ལོགས་ལ་ད་ཁོ་རང་ཤུགས་རྐྱེན་ཆེན་པོ་ཡོད་ས་རེད།

ད་ཁོ་རང་ལ་འདི་འདྲ་དཀའ་ངལ་ཅིག་འཕྲད་དགོས་ཡ་དང་འདི་འདྲ་བྱེད་དགོས་ཡ་རྒྱུ་མཚན་འདི་ཕྱོགས་མང་པོ་ལ་བྱེད་ཀྱི་འདུག་དེས་ན་ད་ལྟ་ཅིག་གི་ལྟ་ཡི་དེ་ནང་ལ་གཞུང་འབྲེལ་གྱི་ད་ཡང་ཆ་གསལ་བསྒྲགས་ཅིག་མེད་འགྲོ་ད་རྒྱ་ནག་དམར་ཤོག་གི་འགྲོ་སྟངས་འདྲ་བོ་འདི་འདྲ་རེ་བོ་ཅིག་རེད་འདུག་དང་པོ་ཅིག་གཞུང་འབྲེལ་མ་ཡིན་པའི་རྣམ་པ་སྒང་ནས་མང་པོ་ཅིག་བཏོན་ཨ་ནི་དེ་རྗེས་ནས་ད་ཕྱི་ལོགས་ལ་ཐོན་ཡོང་ཡ་གི་གནས་སྟངས་ཅིག་ཡོད་རེད་ལྷག་པར་དུ་ད་ལྟ་ལིའུ་ཡཱ་ཀྲུའུ་ཟེར་ཡ་དེ་ཁོ་རང་ལྟ་བུ་མཚོན་ན་ད་རྒྱ་ནག་ལ་ལྷག་པར་དུ་དམག་གི་ནང་ལོགས་ལ་ནི་ཤུགས་རྐྱེན་ཆེན་པོ་ཡོད་མཁན་མི་ཅིག་རེད་འདུག།

ངོ་མ་ལྷུག་རྩོམ་ཡག་ལྷུག་རྐྱང་ཡག་པོ་བྲིས་ཡོད་ཡ་ལྷག་པར་དུ་དབྱིན་ཇིའི་གི་ཚད་ལེན་རྒྱག་མཁན་དེ་ནི་ཨ་མི་རི་ཀ་གདན་འདྲེན་བྱས་ནས་སོང་ནས་སྤེལ་ཏེ་ག་རེ་ཟེར་དགོས་རེད་མཁས་པ་དེ་འདྲ་རེད་འདུག་དེ་འདི་ཡིན་འདི་སྒང་ལ་ཁོ་རང་གིས་ཅིག་འཛམ་གླིང་གི་འགྲོ་སྟངས་དང་ལྷག་པར་དུ་ནུབ་ཕྱོགས་དང་ག་འདྲ་ཅིག་མཉམ་འབྲེལ་ཅིག་མཉམ་གནས་བྱེད་དགོས་ཡ་དང་གུ་ཡངས་པོ་གི་ལྟ་བ་དེ་ཡོད་ཡ་དེ་ནི་སེའུ་འདྲ་བོ་ཅིག་རེད་དེ་འདི་འདི་སྒང་ལ་དེ་དང་ལྷག་པར་དུ་ཅིག་ཐའེ་ཝན་སྒང་ལ་དམག་རྒྱག་ཡ་འདིའི་ལངས་ཕྱོགས་སྒང་ནས་ཡ་ནི་ཞི་ཅིན་ཕིན་དང། ལྟ་བ་མ་མཐུན་པ་ཅིན་ཕིན་རྩོལ་གྱིས་ད་ག་རེ་སོགས་རེད། གི་གྲོགས་པོ་དང། ཁུ་བྱུག་ལྡན་མིན་ན་རེ་ཨ་ནི་ཅིན་ཕིན་ལྟ་བ་ཟུང་ད་ལྷོ་བྱང་མེད་རྒྱུ་མེད་དེ་འདྲ་རོ། དེ་ནས་དེ་གང་ལ་ལྟ་དེའི་འགལ་བ་བྱུང་ཡ་ད་ཡིན་པ་རེད་དེ་འདི་གང་ལ་ཁོ་རང་ལ་ཁོ་རང་རྩ་མེད་བཟོ་དགོས་ཡ་དེ། ད་དཔལ་འབྱོར་གྱི་དེ་འདྲ་ཤེས་དགོས་ཡ་མ་གཏོགས་དོན་དམ་པའི་ཁོ་རང་གི་ད་ལྟ་རྒྱ་ནག་དམར་ཤོག་གཞུང་གི་ཞི་ཅིན་ཕིན་གི་སྲིད་ཇུས་དེ་ལ་དང་མ་འདྲ་ཡ་ད་གི་ཟ་ལུགས་ཅིག་ཡོད་ཡ་དེ་གསལ་བོ་འདྲ་བོ་རེད་དེ་འདི་གང་ལ་ད་དེ་འདྲ་གི་མེད་ཅིག་ཕལ་ཆེར་ད་ལྟ་རྒྱ་ནག་སྤྱི་ཚོགས་ནང་ལ

རྒྱ་ནག་གི་དགྲ་བོ་དེ་ར་ཤི་ཡ་རེད་ཅེས་ཐེ་ཝན་ལ་དམག་རྒྱག་ཡ་ད་དེ་འདྲའི་ཐོག་ལ་ད་ངོ་རྒོལ་བྱེད་མཁན་གྱི་ཤུགས་ཆེ་ཆེ་གྲས་ཡིན་ས་རེད་དེ་འདྲའི་ཐོག་ནས་ད་ཞི་ཅིན་ཕིན་གྱི་ལྟ་བ་དང་མཐུན་གི་ཡོད་མ་རེད་སི་ཏུའང་ཞི་ཅིན་ཕིན་སྤྱི་བཏང་གཅིག་གི་དབང་ཆ་འཛིན་པའི་རྗེས་ལ་ད་གཅིག་བྱས་རྗེས་སྟོན་ཡག་གི་གཙོ་བོ་དེ་ཐེ་ཝན་ལ་དམག་རྒྱག་ཡིན་ཐེ་ཝན་གཅིག་གྱུར་བྱེད་ཡིན་ས་དེ་ཤུགས་ཆེན་པོ་ལབ་དུས་དེའི་ལྟ་བ་མཐུན་གོ་མ་རེད་ཡིན་ནའི་ཞི་ཅིན་ཕིན་གྱི་ད་ཁ་སུ་རེད་དབང་ཆ་འཛིན་པའི་རྗེས་ད་ལོ་ནས་ན་དེ་གས་འགྲོ་གི་ཡོད་རེད་དེའི་ནང་ལོག་ལ་གཅིག་གིས་དཔོན་རིགས་མང་པོ་གཅིག་ལ་ད་ལྐོག་ཟ་རུལ་སུངས་མིང་ཐོག་ནས་སོ་སོའི་ཁ་གཏད་མང་པོ་ཞིག་ད་མེད་པ་བཟོས་རེད་བ་བྱས་ཙང་འདི་ཚོའི་སྐབས་ལ་ཡང་གཅིག་གིས་ལིའུ་ཡ་ཀྲོའུ་གི་གནས་ཚུལ་དེ་ཚོ་མ་ཐོན་པ་ད་རེད་ད་ཁོ་རང་ད་ལྟ་དགུང་ལོ་བདུན་ཅུ་ཟེར་རེད་དོ་ཨ་རྒས་ཡོལ་ཞུས་ནས་རྒྱུན་རིང་པོ་ཐེག་གི་འདུག་ད་ལྟ་གཞི་ནས་སྟོན་དགོས་ཡ་དེ་ཡང་གཅིག་གནས་སྟངས་ག་རེ་ཅིག་ན་ད་ལྟ་རྒྱ་ནག་ནང་ལོག་ལ་ཡང་མི་མང་པོ་གཅིག་གིས་ཞི་ཅིན་ཕིན་ལ་གཅིག་དཀའ་ངལ་ཞུ་བ་འདྲེ་གོ་རེད་ཞི་ཅིན་ཕིན་གཅིག་ད་གཅིག་སོ་སོ་ཅུ་གོ་ལྷད་ཅིག་ཞེད་སྣང་ཞུ་བར་བྱོས་ཨ་རེ་ས་འདྲེ་བཤད་མཁན་འདུག་ཨ། ད་བྱས་ཙང་འདི་འདྲས་ཅིག་སྐབས་ལ་ཡང་ལིའུ་ཡ་ཀྲོའུ་གི་གནས་ཚུལ་འདི་གལ་སྲིད་འདི་འདྲས་གནས་ཚུལ་མེད་པ་ཡིན་ན་རྒྱ་ནག་གཞུང་གི་དོགས་སེལ་བྱེད་ཀྱི་རེད་བསམ་གི་འདི་མེད་དུས་ད་ལྟ་དུས་སུ་གཡུག་བཞག་དུས་ཙམ་པར་གནས་ཚུལ་ཏན་ཏན་ཡོད་པས་ད་མི་མང་གི་ཚོད་དཔག་བྱེད་དུའང་འདི་བྱས་ཙང་འདི་ད་ལྟ་སྟོན་དགོས་ཡ་འདི་ད་ཡང་ག་འདྲས་རེ་བྱས་ན་ག་འདྲས་ཟིག་ཡོད་ན་སེང་གེ་སྐྱབས་ལགས་འདི་ལ། རེད་ལ་ད། ད་ང་ཚོ་ལིའུ་ཡ་ཀྲོའུ་ཁོ་རང་གི་ད་མི་ཚིག།

ད་ཁོ་རང་གི་དབང་ཆ་ཟིན་ཡ་དང་ཁོ་རང་གི་སྟོབས་ཤུགས་ཡོད་ལ་མེད་ལ་དེ་དམག་མིའི་རེད་བ། དེ་འདི་གང་ལ་ད་དམག་མིའི་གི་ཐུགས་རང་མིན་ན་དེ་འདྲ་ཅིག་འགུལ་སྐྱོད་བཏང་དགོས་ཡིན་ན། ད་དེ་དེའི་ཚེ་ཅིག་གཞན་ན་ནང་སོ་དེ་འདྲ་ལས་སླ་བོ་མེད་ཡ་དེ་གསལ་བོ་རེད་བ། ཁོ་རང་སློབ་ཕྲུག་མང་པོ་ཡོད་རུང་ཁོ་དམག་མིའི་ནང་ནས་ད་ཕལ་ཆེར་ལོ་མང་པོ་བསྡད་ཡིན་འདི་གང་ལ། ད་ཁོ་རང་གི་ཤོག་ཁག་ཟེར་ན་ཡང་འགྲིག་གི་ཡོད་མེད་ཚིག་གཞི་ད་གང་ལྟར་ཚོར་ཁོ་རང་དང་ལྟ་བ་མཐུན་མཁན་དང་ཁོ་རང་གི་རྗེས་འབྲང་བྱེད་རྒྱུ་མི་མང་པོ་ཞིག་ཡོད་འདུག་ཡིན་ལ། ཞི་ཅིན་ཕིན་ལྟ་བུ་ཚོ་ལ་ཁོ་དམག་གི་ནང་ལོགས་ལ་ལས་ཀ་བྱས་མྱོང་ཡོད་པ་མ་རེད་ད་ཁོས་དབང་ཆ་ཅིག་བཟུང་བསྡད་ཡོད་པ་རེད་མ་གཏོགས། རྒན་ཞིག་དང་སྤྱི་བཏང་པ་ཡིན་ན་ཁོ་རང་གི་ཤུགས་རྐྱེན་དེ་དམག་གི་ནང་ཡོད་པ་མ་རེད་ད་དེ་གསལ་བོ་འདྲ་བོ་རེད་ད་ཡིན་ན་ཁོ་རང་རང་གི་འགོ་ཁྲིད་ཡིན་འདུག་ཡིན་ལ། ད་ཚང་མ་གི་ཅིག་བཙུགས་དགོས་ཡ་འདྲ་བོ་བཙུགས་དགོས་རེད་པ། དེ་ནས་ནི་གང་ལ་ད་ད་བར་དུ་ཁོས་འགུལ་སྐྱོད། བཏང་མ་ཐུབ་ཡ་ཕལ་ཆེར་དེ་འདྲ་ཡིན་གྱི་རེད་བསམ་གྱི་འདུག་དེ་ནས་ད་ཞི་ཅིན་ཕིང་གི་དབང་ཆ་ཚང་མ་སྲིད་དབང་ཆ། ཞི་ཅིན་ཕིང་གི་དབང་ཆ་ག་ཚད་སྲིད་ནས་ཁོ་རང་གི་དབང་ཆ་ག་ཚད་ཆེ་ཡ་ཡིན་ན་ཁོ་རང་དེ་འདྲ་ཞེད་སྣང་ཡོད་མ་རེད་བ། ད་རེད་ཁོ་རེད། རང་གི་རྩ་མེད་བཟོ་དགོས་ཡ་དེ་ཚོ་ཚོ་རྩ་མེད་བཟོ་གི་ཡོད་ཡ་དང། དེ་ནང་བཞིན་ད་དམག་གི་སྡེ་ཚན་ནང་ལོག་ནས་ཁོ་རང་གི་བསམ་བློ་དེ་དམག་གཅིག་པོ་མ་རེད་སྤྱི་བཏང་རྒྱ་ནག་གི་འཐབ་ཇུས་གི་ཕྱོགས་ནས་ཁོ་གུ་ཡངས་པོ་འདྲ་བོ་ཅིག་དངོས་གནས་ཚུལ་དང་མཐུན་པ་ལ་བསམ་བློ་གཏོང་མཁན་གྱི་མི་ཅིག་རེད་འདུག་བ།

དཀའ་སྤྱད་དང་སྐྱོན་ཀྱང་ཤེས་བདེ་བར་བ། དེ་དེ་འདྲའི་འདི་གང་ལ་འདི་འདྲ་རྒྱུ་རྐྱེན་མང་པོ་ཞིག་ལ་བརྟེན་ནས་ཨ་ནི་ད་ལྟ་ད་ཞི་ཅིན་ཕིང་གི། ཁོ་རང་གི་དབང་ཆ་དང་ཚང་མ་ཅིག་ཤུགས་ཆེན་པོ་ཆགས་ཡ་དང་དེ་འདྲ་གོ་ཁེབས་སུ་ནི་ཨ་ནི་རྩ་མེད་མ་བཟོས་ཡ་ན། ད་ཁོ་རང་གི་ཞི་ཅིན་ཕིང་གི་དྲིལ་བསྒྲགས་བྱས་ཡ་དེ་ཚོ་ཡང་དེ་ཚོ་སྟོང་བཤད་ཡིན་པ་དང་ཨ་ནི་དམག་མིའི་ནང་ལ་བསྒྱུར་སྐྱོད་མེད་ཡ་དེ་འདྲ་གི་ཤུགས་རྐྱེན་ལ་བསམ་བློ་བཏང་ནས་ཨ་ནི་ད་ལྟ་ད་ཁོ་རང། འཛིན་བཟུང་བྱས་ཡ་ཡིན་ན་འདྲ་ཁོ་རང་ལ་ཉེས་པ་བཏང་ཡ་ཡིན་ན་འདྲ་དེ་འདྲ་བྱས་ཡོད་རེད་བསམ་གྱི་འདུག་དེ་མ་གཏོགས།

ད་དཔོན་རིགས་མཐོ་གྲས་རེད་ལྷག་པར་དུ་དམག་དཔུང་ནང་ལོགས་ལ་ཅིག་ཤུགས་རྐྱེན་ཆེན་པོ་ཡོད་ཉེན་དེ་ཚོ་ལ་འགུལ་སྐྱོད་བཏང་ཡག་ལེ་ཡང་རྒྱ་ནག་ནང་ལོགས་འདིས་སྤྱིར་བཏང་གི་དཔོན་རིགས་ལས་འདིས་དཀའ་ངལ་ཆེ་ཡོག་རེད་ད་དམག་དཔུང་འདི་ཅིག་ལོགས་སུ་བསྡད་དུས་ད་ལྟ་ལིའུ་ཡ་ཀྲོའུ་ས་ཁོ་རང་གས་ཀྱི་ལྟ་བ་གལ་ཆེ་ཤོས་ཅིག་དམག་དཔུང་འདི་རྒྱལ་ཁབ་ཀྱི་ཅན་ལ་འགྱུར་དགོས་རེད་ད་ད་ཞི་ཅིན་ཕིང་གིས་ད་གཙོ་བོ་དམག་དཔུང་འདི་སྒེར་གྱིས་བེད་སྤྱོད་བཏང་ཡག་དམག་དཔུང་འདི་རྒྱ་ནག་དམར་ཤོག་ཚོགས་པས་ག་རེ་བྱས་པ་འདི་དམག་དཔུང་གིས་དང་ལེན་ཞུ་ཡག་འདི་འདྲའི་གཅིག་གི་ལམ་ཁར་འགྲོ་གི་ཡོད་དུས་ད་འདི་ལ་ཕལ་ཆེར་རྒྱབ་སྐྱོར་མེད་བྱས་བྱས་དམག་དཔུང་འདི་རྒྱལ་ཁབ་རང་གི་འདི་བྱས་བོར་བྱས་བྱས་འདི་ཤུགས་ཆེན་པོ་བཟུང་ཉེན་ཅིག་ཡིན་ས་རེད་བྱས་ཙང། རྒྱ་ནག་གི་དམག་དཔུང་ནང་ལོག་ལ་ད་ཉེ་བའི་ལོ་ཁ་ཤས་ནང་ལོག་ལ་ཞི་ཅིན་ཕིང་གི་དམག་དཔུང་གི་དཔོན་པོ་མང་པོ་ཞུ་ཞེས་ད་མ་བརྗེ་པོ་རྒྱབ་ད་སོ་སོའི་ད་གཅིག་གི་ཤོག་ཁག་མང་པོ་ཅིག་ཡར་བཅུག་པ་རེད་དེ་ལས་དམག་དཔུང་ནང་ལོག་ལ་ད་དུང་ལས་ད་གཅིག་བསམ་བློ་འཛིན་སྟངས་རེད་ད་དམིགས་བསལ་ཐེ་ཝན་ལ་དམག་རྒྱག་རིགས་དེ་ཚོ་ནང་ལ་རྒྱ་ནག་དམག་དཔུང་ནང་ལོག་ནས་ད་དམག་དཔོན་ཆེ་ཁག་མང་ཆེ་གེ་འདོད་པ་ཡོག་མ་རེད་ཟེར་ཡག་འདྲ་ད་གནས་ཚུལ་མང་པོ་ཅིག་ནང་ལ་འདི་འདྲ་ཐོན་ཡོང་གི་འདུག་ལ་རྒྱ་རིགས་ཀྱི་ད་ཡང་ཤིན་ཏན་བིན་ལ་གནས་ཚུལ་ཤེས་ཉེན་དེ་ཚོ་མང་པོ་ཅིག་གིས་བཤད་ཀྱི་འདུག་ཨང་དེ་བྱས་དུས་ད་དེང་སྐབས་ཀྱི་ཞི་ཅིན་ཕིང་གིས་ད་ཅིག་གི་ནུབ་ཕྱོགས་རྒྱལ་ཁབ་མང་པོ་ཅིག་ལ་ཁ་གཏད་བྱས། གར་སོ་རེད་ཐེ་ཝན་ཚུར་འཁུར་ལས་དམག་གི་འཇིགས་སྐུལ་བྱས་བྱས་དྲག་པོའི་འཇིགས་སྐུལ་མང་པོ་བྱེད་གི་ཡོག་རེད་འདི་འདྲའི་ཐོག་ནས་ད་ཅིག་དམག་རྒྱག་གི་ཡིན་མདོག་མདོག་ཡིན་ནི་ལས་མི་མང་པོ་ཅིག་གིས་ད་འདི་དམག་རྒྱག་ཡག་ལ་རྒྱ་ནག་ལ་ཅིག་གར་སོ་རེད་ཡང་གདེང་སྤོབས་ཡོག་མ་རེད་ཟེར་གི་འདུག་ཨང་ད་ཅིག་ད་ལྟའི་གནས་སྟངས་ཆ་བཞག་པ་ཡིན་ན།

དེ་ནས་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། ཉེ་ཆར་ཨོ་སྟྲོ་ལི་ཡའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་བཞུགས་སྒར་རྡ་རམ་ས་ལར་ཉི་མ་བཞིའི་རིང་འཚམས་གཟིགས་གནང་སྟེ་བོད་དོན་རྒྱབ་སྐྱོར་བསྐྱར་ནན་གནང་ཡོད་ཅིང། ཨོ་སྟྲོ་ལི་ཡའི་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་གལ་གནད་དང་བོད་དོན་གླེང་སློང་གནང་བའི་བོད་མིའི་རྩ་དོན་ལ་ཕན་ནུས་སོགས་ཀྱི་སྐོར་ཨོ་སྟྲོ་ལི་ཡའི་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་དང་ལྷན་དུ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།

སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རེད་དེ་ག་ནང་བཞིན་སྲིད་སྐྱོང་སྤེན་པ་ཚེ་རིང་གཙོས་པའི་གི་བོད་མིའི། ཅིག་ད་ཚོགས་པ་སྒྲིག་འཛུགས་ཁག་ལ་དེ་འདྲའི་གཟིགས་སྐོར་ཕེབས་པའི་གི་གནས་ཚུལ་ཅིག་ཐོན་ཡོད་རེད་གཞི་རྩའི Australia ནང་ལོགས་ལ་ཅིག་བོད་དོན་རྒྱབ་སྐྱོར་གི་གནས་ཚད་དེ་ཅིག་མཐོ་བོ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད་ད་ད་རེས Australia གི་གྲོས་ཚོགས་འཐུས་མི་ཁག་ཅིག། བཞུགས་སྒར་ལ་དངོས་སུ་ཕེབས་པའི་གྱི་གནས་ཚུལ་འདི་གིས་ཨོ་སི་ཀྲི་ལི་ཡའི་ནང་ལོགས་ལ་སྤྱི་ཡོངས་བོད་དོན་རྒྱབ་སྐྱོར་གྱི་ཁ་ཕྱོགས་དེ་ལ་འགྱུར་བ་གཅིག་འགྲོ་གི་ཡོད་མེད་ཐད་ལ་གླེང་སློང་ཞུ་ཡ་ཡིན་ཨ་ནི་ད་རིང་གི་གླེང་སློང་ལེ་ཚན་འདིའི་ནང་ལ་ཨོ་སི་ཀྲི་ལི་ཡའི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་གདན་འདྲེན་ཞུས་བྱས་ད་གནད་དོན་འདི་ཁག་ཅིག་སྐོར་ལ་གྲོས་བསྡུར་ཞུ་ཡ་ཡིན་ཨ་ཐོག་མར་དེ་ད་ལྟ་བསྟན་འཛིན་ཕུན་ཚོགས་ལགས་ད་ལྟ་ངོ་སྤྲོད་གནང་བ་ནང་བཞིན་ད་ལྟ་ཨོ་སི་ཀྲི་ལི་ཡའི་གྲོས་ཚོགས་འཐུས་མི་ཁག་ཅིག་ད་རེས་བཞུགས་སྒར་ལ་ཕེབས་ཡས་དེ་གཞུང་འབྲེལ་གྱི་ཅིག་ཕྱོགས་ཕེབས་ཅིག་ཆགས་ཀྱི་ཡོད་ན་མེད་ན་ཨ་ནི་ད་རེས་ཕེབས་ཡས་ཀྱི་ད་ཚོགས་པ་འདི་གི་ཅིག་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་ཅིག་དེ་འདྲས་ཞུས་བསྡད་ཀྱི་འདུག་ཚོགས་པ་དེ་གི་གནད་འགག་ག་རེ་ཡོད་རེད་འདི་ང་ཚོ་ངོ་སྤྲོད་ཅིག་གནང་དང། ད་ཆ་ད་ལྟ།

ཨ་ནི་ད་ལྟའི་ཆར་ཡ་ཚོགས་གཙོ་ཟེར་ན་རེད་འགན་འཛིན་ཁག་གསུམ་བཅོ་ལེ་སྲིད་དོན་ཚོགས་པ་འདྲ་མི་འདྲ་གསུམ་གི་ཐོག་ནས་གཞུང་འཛིན་ཚོགས་པ་ནས་གཅིག་རྒྱ་བསྐོས་ཚོགས་པའི་ནས་གཅིག་ཨ་ནི་ཡང་བར་གྱི་ཚོགས་པ་སོགས་ལ་ཨོ་སི་ཀྲི་ལི་ཡ་ཚོགས་པ་ཡོད་རྒྱུ་མི་འོས་པ་དེ་ལྗང་ཁུ་ཚོགས་པའི་སྟེང་འཛུལ་བ་དེ་འདྲའི་ནས་ཚོགས་གཙོ་གསུམ་གི་ལས་གྲུབ་པའི་གི་ཨ་ནི་ཚོགས་པ་ཞིག་འདུག་སུ་ཡོད་རེད་ནམ་རྒྱུན་དེ་ནས་ཨ་ནི་དེ་གི་ང་ཚོ་དེ་ནས་གྲོས་ཚོགས་ནང་ནས་ཞུ་གཏུག་བྱེད་ག་འགྲོ་ནའི་རེད་འབྲེལ་བ་བྱེད་ས་ཡག་ཤོས་དེ་ཁོང་རྣམ་ཚོ་ཆགས་བསྡད་གི་ཡོད་རེད་སྤྱི་ཡོངས་ཐོག་ནས་ད་འབྲེལ་བ་ཚང་མ་ལ་བྱེད་ཀྱི་ཡོད་དེ་ལ་ཨ་མ་རེ་བ་དེ་ཁོང་རྣམ་ཚོ་ཆགས་བསྡད་ཡོད་རེད་ལ་ཨ་ནི། རྡ་རམ་ས་ལ་ལ་ཡ་ཅེ་གིས་བོད་དོན་དང་འབྲེལ་བའི་ཐོག་ནས་གཞུང་འབྲེལ་གྱི་ཏཱའི་བྷེ་ཀེ་བོད་གཞུང་གིས་ད་ང་རང་ཚོའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་གཙོས་པའི་དེ་གི་ལས་ཀྱི་སྣེ་མོ་བ་མཇལ་ཁ་ཞུ་བ་བྱས་པ་ཡིན་ནའི་ལས་ཁོང་རྣམ་ཚོ་གི་ཁུངས་ཐོག་ནས་སྣེ་ཁྲིད་ནས་བསྒྲུབས་ཀྱི་ཡོད་ལ། དེ་ཡིན་དུས་ཙམ་པ་ལ་ད་འདི་གནད་འགག་ག་རེ་ཡོད་ལབ་པ་ཡིན་ན། སྤྱིར་བཏང་ང་ཚོ་བོད་པའི་འཐབ་རྩོད་དེ་ཆབ་སྲིད་ཀྱི་འཐབ་རྩོད་ཡིན་པ་གཅིག་དང་འཐབ་རྩོད་དེ་ཡང་གཅིག་གིས་མང་ཚོགས་ཀྱིས་རྒྱབ་སྐྱོར་དགོས་ཡ་གཅིག་གཞུང་གིས་རྒྱབ་སྐྱོར་དགོས་ཡ་གཅིག་ཆབ་སྲིད་དབུ་ཁྲིད་རྣམ་པ་ཚོ་གིས་རྒྱབ་སྐྱོར་དགོས་ཡ་གཅིག་ཡིན་ངེས་པའི་ནང་ནས་གལ་ཆེ་ཤོས་གཅིག་དེ་ད་ཀྲུང་གོ་རྒྱལ་ཁབ་གཅིག་གི་ནང་ལ་གཞུང་གི་སྲིད་ཇུས་དང་འབྲེལ་བ་ཡོད་བསྡད་པ་གྲོས་ཚོགས་ཀྱི་གནད་འགག་དང་འབྲེལ་བ་ཡོད་བསྡད་པ་ཡིན་ན་ཨ་ནི་དེ་དེའི་ནང་ལ་གལ་ཆེ་ཤོས་དེ་གྲོས་ཚོགས་འཐུས་མི་དེ་གས་ཆགས་ཀྱི་ཡོད་རེད་བ། དེ་ཡིན་དུས་ཙམ་པ་ལ་ཡང་ན་གྲོས་ཚོགས་འཐུས་མི་དེ་གས་དེ་བརྒྱུད་པའི་གི་ཨ་ནི་བོད་དོན་ལ་རྒྱབ་སྐྱོར་དང་གནད་དོན་གལ་ཆེ་ཤོས་ཆགས་ཀྱི་འདུག་ཞུ་གི་ཡོད་བས་ཡིན་ནའི་ལས་དག་དེ་གས་དེ་གནད་འགག་ཆེན་པོ་རེད་བ་བརྩིས་ནས་ཨ་ནི་དེ་བསྒྲུབ་པ་ནང་བཞིན་གིས་ཨ་ནི་སྐབས་རེ་ང་ཚོ་ཡར་གྲོས་ཚོགས་ལ་ཞུ་གཏུག་འགྲོ་གི་རེད་སྐབས་རེ་ཁོང་རྣམ་ཚོ་ཡར་སྣེ་ཁྲིད་བྱས་ཏེ་སྣེ་ཁྲིད་དེ་ཐེངས་མ་དང་པོ་སུ་མཁྱེན་པ་དེ་ཐེངས་མ་ཁ་ཤས་ཤིག་མཁྱེན་ལས། མང་པོ་ཕེབས་ཚར་བ་དེ་ཡས་རྒྱལ་བ་རིན་པོ་ཆེ་མཇལ་ཁ་ཞུ་ཡས་ཡིན་ནའི་རེད་ད་ནང་བཞིན་གྱི་དེའི་སྐབས་ཀྱི་ཡང་སྲིད་སྐྱོང་སུ་ཁྱེར་གྱི་ཡོད་པ་ཡིན་ནའི་མཇལ་ཁ་ཞུ་ཡས་དོན་ཚ་ཡོད་ཡོད་པ་རེད་ད་དེའི་དུས་ཙམ་པ་ང་ཚོ་བོད་པའི་གྱི་གནད་དོན་འདི་ཁོང་རྣམ་ཚོ་ལ་ཕར་སློབ་སྦྱོང་གནང་ཐུབ་པ་ཅིག་ད་ཁོང་རྣམ་ཚོ་ཡིན་ནའི་ལས་བོད་པའི་གྱི་འཐབ་རྩོད་དེ་ལ་ངེས་པ་རྙེད་པའི་ཐོག་ནས་རོ་ད་ག་ས་ག་ས་མ་ཡིན་པ་བྱས་རྒྱལ་བ་རིན་པོ་ཆེ་མཇལ་བ་ཙམ་གོ་ད་ཡ་བོད་མིའི་སྒྲིག་འཛུགས་ཀྱི་དབུ་ཁྲིད་རྣམ་པ་ཚོ་མཇལ་བ་ཙམ་གྱིས་མ་ཡིན་པ་ལ་བོད་པའི་གི་འཐབ་རྩོད་དང་གཏིང་གི་ལྷ་གཞི་བརྙེས་མེད་དང་ལྷག་བསམ་རྣམ་དག་གི་ངེས་པ་བརྙེས་ཡོད་བྱུང་གི་རེད་བ། འདི་བརྙེས་པའི་ཐོག་ནས་ང་ཚོ་རྒྱབ་སྐྱོར་བྱེད་ཐུབ་པའི་གི་ད་འབད་བརྩོན་འགྲོ་གི་རེད།
ལགས་འོ་ད་ད་ལྟ། བསྟན་འཛིན་ཕུན་ཚོགས་ལགས་གོང་དུ་གསུངས་སོང་ད་རེས་གྲོས་ཚོགས་འཐུས་མི་བཞི་ག་ད་བུད་མེད་ཅིག་ཆགས་བསྡད་ཀྱི་འདུག Sharon Claydon རེད་ད་ག་ནང་བཞིན Janet Rice Sophie Scamps Susan Templeman། ཁོ་རང་ཚོ་ད་ང་ཚོ་ཨ་མི་རི་ཀའི་ནང་ལོགས་ཆ་མཚོན་པ་ཡིན་ན་ཅིག་གྲོས་ཚོགས་འཐུས་མི་ད་ཅིག་བོད་དོན་ལ་ཧ་ལས་པའི་ཤུགས་ཆེན་པོ་རྒྱབ་སྐྱོར་གནང་མཁན་མང་པོའི་ནང་ལོགས་ནས་ད་ཅིག་ཚང་མས་ཀྱི་མཚན་ཐོས་ཏེ་གོ་དེ་ངོ་ཤེས་འདི་ད Jim McGovern ཆགས་སྡོད་ཀྱི་ཡོད་རེད་ད་ག་ནང་བཞིན་ད་ད་ལྟ་གྲོས་ཚོགས་འཐུས་མི་རེད་དེ་སྔ་ཡིན་ན་གྲོས་ཚོགས་ཀྱི་ཚོགས་གཙོ་ལྕམ Nancy Pelosi ད་མཚན་ཁ་ཅིག་དེ་རེད་ད་བོད་མི། ཚང་མས་ཀྱི་ད་མི་ཤེས་པ་མེད་པ་ཅིག་ཆགས་ཡིན་པ་ཅིག་ཆགས་སྡོད་ཀྱི་ཡོད་རེད། ད་ནི་ཨོ་སི་ཀྲི་ལི་ཡའི་ནང་ལོགས་ལ་གྲོས་ཚོགས་རྣམ་པ་ཁོ་རང་ཚོ་འདི་འདྲའི་ཀྱི་ད་རྒྱུས་མངའ་ཡོད་པའི་ཀྱི་གྲོས་ཚོགས་འཐུས་མི་ཅིག་ལ་ངོས་འཛིན་བྱས་ན་འགྲིག་གི་ཡོད་རེད་ཨ་ནི། ད་རེས་འདི་མཉམ་དུ་དྲི་བ་འདི་ཅིག་འདུག་ད་ད་ལྟ་ཅིག་རྒྱ་ནག་ལ་ཅིག་གནོན་ཤུགས་སྤྲད་མཁན་མང་པོ་ཅིག་སྐྱོན་བརྗོད་བྱེད་མཁན་མང་པོ་ཅིག་ཡོད་དུས་ཡང་དུས་ཚོད་འདི་ད་རེས་ཅིག་བཞུགས་སྒར་ལ་ཕ་གི་ཕེབས་བྱས་ཅིག་བོད་དོན་ལ་རྒྱབ་སྐྱོར་གྱི་རྣམ་འགྱུར་སྟོན་ཡ་འདི་ཡང་ཨིན་སྐད་ཐོག་ནས་ད་དེང་སང Momentum ལེགས་འདུག་དུས་ཚོད་འདི་གལ་ཆེན་པོ་གཅིག་ཆགས་བསྡད་ཡོད་ན། ད་ད་ལྟ་འདི་འདྲ་རེད། སྐབས་གཅིག་ལ་ད་ལྟ་སྤྱིར་བཏང་རྒྱ་ནག་འཛམ་བུ་གླིང་གཅིག་གི་རྒྱ་ནག་གཞུང་ལྟ་སྟངས་གནས་སྟངས་འདི་གཅིག་འགྱུར་བ་དགོས་ན་ཞན་པོ་ཞིག་ཆགས་བསྡད་པའི་གནས་སྟངས་གཅིག་འགྱུར་ད་ང་ཚོ་ཨོ་སི་ལི་ཡ་རང་ལ་ཡ་གཞི་བཞག་ནས་སྐད་ཆ་བཤད་པ་ཡིན་ན།

རྒྱབ་སྐྱོར་བྱས་དེ་སྔ་ཇི་ལྟར་ད་ལྟ་ཡིན་ནའི་ཁོ་རང་གྲོས་ཚོགས་འཐུས་མི་ཟུར་པ་ཡིན་ནའི་ད་ད་ལྟ་མེལ་བོན་ལ་བཞུགས་མཁན་དེ་ཤུགས་ཆེན་པོ་བྱས་དེ་སྔ་ཇི་ལྟར་ཡིན་ན་ང་ཚོ་ད་ལྟའི་ཆར་ལ་ཤུགས་ཆེ་སྟེ་འབྲེལ་བ་འབྲེལ་བ་རྙིང་པ་དང་ཉར་བ་གཅིག་ལ་ཡང་ད་ལྟ་གི་གྲོས་ཚོགས་ནང་ལ་ནུས་པ་ཡོད་བསྡད་པ་དང་དབང་ཆ་ཡོད་བསྡད་པའི་རྒྱལ་དམ་མི་དང་འབྲེལ་བ་གསར་བ་བཞག་དགོས་ལ་འགའ་ཤས་ཅིག་ཡོད་རེད་བ་དེ་ཇུ་དེའི་བསམ་པ་རེད་ཡ་ད་གྲོས་ཚོགས་ད་ལྟ་ལོ་གཅིག་དང་ཕྱེད་ཀ་ལྷག་དེའི་ནང་ལ་ཁ་སང་དེ་འདྲ Janet Rice ལགས་ཡིན་སོང་ན་གྲོས་ཚོགས་ནང་ལ་བཀའ་མོལ་ཤུགས་ཆེན་པོ་གནང་ཐུབ་པ་དེ་འདྲ་བྱུང་ཡོད་རེད།
གྲོས་ཚོགས་ནང་བཀའ་མོལ་ཤུགས་ཆེན་པོ་གནང་ཆོག་རེད་དེའི་གོང་དུ་བ་ལས་གྲོས་ཚོགས་ཐེངས་མང་པོ་གཅིག་ཡ་བཀའ་མོལ་ཤུགས་ཆེན་པོ་གནང་ཆོག་ད་ང་ཚོ་བོད་པ་ཨ་རི་གཅིག་བྱས་པ་ཡིན་ན་བོད་པ་དེ་བ་ལས་མི་སེར་བྱས་དེ་ནི་ཆབ་སྲིད་ཀྱི་ནུས་པ་ཐོན་པའི་གི་དཔོན་པོ་གཅིག་དང་ཁྱོད་ནང་ཁར་དེ་དཀོན་པོ་རེད་མི་མི་འབོར་ཆེན་པོ་ཞིག་དེ་འདྲ་ཡོད་མ་རེད་བ། དེ་ཡིན་དུས་ཙམ་པ་ལ་ཡ་གང་ལྟར་རྒྱབ་སྐྱོར་གནང་མཁན་སུ་འདྲ་བྱེད་ཀྱི་ཡིན་ནི་ལས་བོད་པའི་གི་ཐོབ་ཁུངས་འདིའི་བ་ལ་ཡོད་བསྡད་པའི་བོད་པའི་གི་ཆོས་དང་གོམས་གཤིས་བོད་པའི་གི་རིག་གཞུང་བོད་པའི་གི་གནས་ཚུལ་དེ་ག་ལ་གང་འཚམ་གྱི་མགོ་ཚོད་ནས་ཨ་ནེ་རྒྱབ་སྐྱོར་བྱེད་ཡག་གི་ལམ་ཁ་ཅིག་སླད་དེ་བོད་པ་ཆུ་ཐིག་ཡིན་ངོས་འཛིན་རྒྱུའི་འགྲོ་སྟངས་ལུགས་བྱེད་པ་ཡིན་ན་དེ་མིན་ང་ཚོ་ཡང་གཅིག་གི་བོད་པ་ལ་ཡ་ངོ་བསྟོད་བྱེད་ཅིག་བྱས་དེ་ངས་བོད་པ་ལ་ཡང་སེ་ཐུག་མཁན་བོད་པའི་གི་སྐད་ཆ་དེ་ཡང་སེ་ཉན་མཁན་དེ་རྒྱབ་སྐྱོར་མང་པོ་ཡོང་གི་ལུགས་གྲོས་ཚོགས་འཐུས་མི་ཡིན་ནའི་ད་དངོས་སུ་གྲོས་ཚོགས་ར་བའི་ནང་ལ་བཀའ་མོལ་གནང་མཁན་སུ་ཡོང་གི་ལུགས་པས་དངོས་སུ་གཅིག་ཁྲིམས་འཆར་དང་དེ་འབྲེལ་འདོན་དུས་ཙམ་པ་སུ་ཡི་ཡ་ལག་པ་ཚོད་འགེལ་བས་ཟེར་དུས་ཡང་ང་ཚོ་གྲངས་ཀ་རྒྱབ་སྐྱོར་འགྲོ་དགོས་འདི་འདྲའི་གནས་སྟངས་ཅིག་ཡོད་རེད། ལགས་རེད་ད་ལྟ། གོང་དུ་ཞུས་སོང་སྤྱིར་བཏང་ནས་ཨ་མི་རི་ཀའི་ནང་ལོགས་ལ་ཆ་མཚོན་པ་ཡིན་ན་གཅིག་བོད་དོན་ཞུ་གཏུག་གི་ལས་འགུལ་དེ་སྤེལ་བའི་སྐབས་སུ་གཅིག་ཞུ་གཏུག་ལས་འགུལ་གོ་སྒྲིག་གནང་མཁན་ཚོས་གིས་ད། འདས་པའི་ལོ་བཅུ་ཕྲག་ཁ་ཤས་ནང་ལོགས་ལ་གྲོས་ཚོགས་འཐུས་མི་མང་པོ་གཅིག་གིས་བོད་དོན་རྒྱབ་སྐྱོར་གནང་ཡོད་རེད་ཨ་ནི་ད། གྲོས་ཚོགས་འཐུས་མི། ཁོ་རང་ཚོ་གཅིག་དགུང་ལོ་བགྲེས་པོ་ཆགས་ཡོད་དུས་ད་ཕྱག་ལས་ནས་དགོངས་པ་ཞུ་དགོས་ཡས་གནས་སྟངས་ཆགས་སྐོར་དེ་ཡང། མུ་མཐུད་བྱས་ཅིག་གྲོས་ཚོགས་ནང་ལོགས་ལ་ཡ། ད་གྲོས་ཚོགས་འཐུས་མི་གཞོན་པ་ཚོ་ལ་ཅིག་བོད་དོན་ཞུ་གཏུག་བྱས་ད་བོད་དོན་རྒྱབ་སྐྱོར་ཐོབ་ཡས་ཀྱི། ད་བརྒྱུད་ལམ་ཅིག་ཆགས་ཀྱི་ཡོད་པ་ཅིག་བོད་དོན་རྒྱབ། བོད་དོན་ཞུ་གཏུག་ལས་འགུལ་དེ་ངོས་འཛིན་བྱས་བསྡད་ཀྱི་འདུག་ཨོ་སི་ཀྲི་ལི་ཡའི་ནང་ལོགས་ལ་ད་ད། ན་ནིང་ཡིན་ན་བོད་དོན་ཞུ་གཏུག་ལས་འགུལ་བྱས་ཡོད་རེད་ད་ལོ་ཅིག།

ཀྱི་འགན་འཁྱེར་བའི་ཐོག་ནས་བོད་པའི་མཐུན་ཚོགས་རྣམ་པ་ཚོ་དང་འབྲེལ་བ་བྱས། ཡང་བོད་པའི་མཐུན་ཚོགས་ནས་སྐུ་ཚབ་དེ་འདྲས་བདམས་བྱས་ཏེ་ཡང་མང་ཆེ་བརྒྱུད་ལས་དྲུག་ལ་ཡང་ན་མི་མང་དེས་དོ་སྣང་ཡོད་དེ་ངས་འགྲེལ་བཤད་རྒྱབ་ཐུབ་མཁན་དེ་འདྲ་བྱས། སྤྱི་འཐུས་ལ་འབྲེལ་བ་བྱེད་ཀྱི་རེད། སྤྱི་འཐུས་ང་ཡིན་ན་ངས་དེ་འདྲའི་སྐབས་ལ་ལས་དོན་དེ་བོད་དོན་དང་འབྲེལ་བ་ཡོད་པ་ཡིན་ཚོད་མ་ཟ་རྒྱག་སྒྲུབ་ཀྱི་ཡོད་ལ་སྙམ། དེ་དུས་དེ་ང་ཚོ་ཚང་མ་ཧ་ལུག་བོ་ལུག་བྱས་ནས་ཉིན་མ་གཉིས་རེ་ལས་འགུལ་སྤེལ། ཉིན་མ་གཅིག་འདི་ནང་ལ་ཟབ་སྦྱོང་བྱས་དེ་འདྲས་ད་གནད་དོན་གཙོ་བོ་རུ་དེ་ག་རེ་གང་ཞིག་ཡོད་ཟེར་ན།

ནི་རྒྱལ་བ་རིན་པོ་ཆེ་ཡང་སྲིད་འདི་ནི་བོད་པ་རང་གི་ལམ་ལུགས་ཀྱི་ཐོག་ནས་དང་བོད་མི་རང་གིས་དེ་བྱེད་རྒྱུ་མ་གཏོགས་ཕྱིས་ཀྱི་རྒྱ་མི་གཞུང་གིས་ད་ལྟ་པཎ་ཆེན་རིན་པོ་ཆེ་ཡང་སྲིད་སྟོན་པ་ནང་བཞིན་བྱེད་རྒྱུ་དེ་ང་ཚོ་ངོས་འཛིན་བྱེད་ཀྱི་མེད་ཟེར་ཡས་ཀྱི། དེ་འདྲའི་ཡི་གེ་ཞུ་གཏུག་ཅིག་ང་ཚོས་བྱེད་ཀྱི་ཡོད་རེད་བྱེད་བཞིན་པ་རེད་ད་ལྟ་མ་འོངས་པ་ནང་ལས་ལི་གི་ལས་སེམས་ཁུར་དེ་ད་ལྟ་གནད་འགག་ཆེ་ཤོས་ཅིག་ཆགས་བསྡད་པ་རེད།

མང་པོ་དེ་ལ་ཤུགས་རྒྱག་ཡི་གི་གནས་སྟངས་ཅིག་ཆགས་བསྡད་ཟེར་མདོག་དེ་དེ་ཚོ་གསུམ་དེ་ད་ལྟ་ཀོ་ར་རུ་ཞབས་བྲོས་བསྡད་དེ་ཡོད་རེད། ལགས་འོ་ད་ད་ལྟ་ཨ་མི་རི་ཀའི་ནང་ལོགས་ཆ་མཚོན་པ་ཡིན་ན་ད་ལྟ་བསྟན་འཛིན་ཕུན་ཚོགས་ལགས་ཀྱིས་གོང་དུ་ཞུས་པ་ནང་བཞིན་རེད་གྲོས་ཆོད་གཉིས་གཏན་འབེབས་བྱུང་ཡོད་རེད་ད་ག་ནང་བཞིན་ད་ད་ལྟ་ཉེ་ལམ་ཅིག་བོད་རྒྱ་དཀའ་རྙོག་སེལ་རྒྱུའི་གི་ཁྲིམས་འཆར་གསར་པ་ཅིག་ཡ་དེ་འདྲས་འདོན་སྤེལ་བྱུང་བྱས་ད་རིང་མིན་ཟླ་བ་ཁ་ཤས་ནང་ལོགས་ལ་ཅིག་ད་གྲོས་ཆོད་དེ་ཚོ་ཅིག་ཡ་རྒྱབ་སྐྱོར་ཐོབ་མིན་གི་ཐད་ལ་གནས་ཚུལ་ཁག་ཅིག་ཐོན་ཡོང་གི་རེད་ཨ་དེ་ནས་ད་ད་བསྟན་འཛིན་ཕུན་ཚོགས་ལགས་ཀྱི་ཚོང་གི་འབྲེལ་བ་འདྲ་བོ་ཅིག་སྐོར་ལ་བཀའ་མོལ་ཞུས་སོང་འདི་ངས་ལ་ད་ལྟ་ཨོ་སི་ཀྲི་ལི་ཡ་དང་རྒྱ་ནག་བར་ལ་ཚོང་འབྲེལ་གྱི་འབྲེལ་བ་འདིའི་གཅིག་གསར་འགྱུར་བརྒྱུད་ལམ་ནང་མང་པོ་ཞེ་པོ་ཅིག་ཐོན་པའི་གི་གནས་ཚུལ་ཆགས་བསྡད་ཀྱི་འདུག་ད་ག་ནང་བཞིན་གཞི་རྩའི་གཅིག་ཏོག་དབྱིབས་རིམས་ནད་ད་རྒྱ་ནག་ནས་བྱུང་བའི་སྐབས་སུ་ཨོ་སི་ཀྲི་ལི་ཡའི་གི་ད་གཅིག་ཏོག་དབྱིབས་རིམས་ནད་དེ་འབྱུང་ཁུངས་གཙོ་བོ་དེ་ག་བ་ཡིན་མིན་ཐད་ལ་གཅིག་ཞིབ་འཇུག་དགོས་པའི་གི་གནས་ཚུལ་ད་ཨོ་སི་ཀྲི་ལི་ཡའི་གི་དྲི་བ་དྲིས་པའི་རྗེས་ལ་རྒྱ་ནག་དང་ཨོ་སི་ཀྲི་ལི་ཡའི་གི་འབྲེལ་བ་འདི་ལ་གཅིག་ད་དོ་ཕོག་ཤུགས་ཆེན་པོ་ཆེ་བའི་གི་གནས་སྟངས་ཆགས་ཡོད་རེད། བསྟན་འཛིན་ཕུན་ཚོགས་ལགས་ཕ་གིར་ས་གནས་ལ་བཞུགས་ཡོད་དུས། ཚོང་གི་འབྲེལ་བའི་ཆ་ནས་ཨོ་སི་ཀྲི་ལི་ཡ་དང་རྒྱ་ནག་གི་བར་གྱི་ད་ད་ལྟ་གནས་སྟངས་དེ་ག་འདྲ་ཅིག་ཡོད་རེད། རྩ་བའི་ད་ཚོང་གི་བཀའ་མོལ་ཞུས་པའི་སྐབས་ལ་ངེད་ཀྱིས་འདི་གཉིས་ལ་ད་ལྟ་ང་ཚོ་ཨོ་སི་ཀྲི་ལི་ཡ་གི་ཕྱི་དྲིལ་ལས་ཁུངས Department of Foreign Affairs and Trade ཟེར་བྱས་ཁོ་གཉིས་མཉམ་དུ་རེད་ད་ལས་ཁུངས་གཅིག་རེད། འདི་གི་ཁོ་རང་ཚོ་གཞུང་འབྲེལ་རང་གི་དྲ་རྒྱ་དང་ཡིག་ཆ་ལ་བལྟ་ཡོང་དུས་བསམ་པ་ལ་ཡ། ད་ཉིས་སྟོང་ག་ཚོད་རེད་ད COVID ཀྱི་ན་ཚ་ད་འདི་གཞི་བཞག་ཡོད་འདུག་ཚང་མ་ཉིས་སྟོང་བཅུ་དགུ་ཉི་ཤུ་ཉི་ཤུ་རྩ་གཅིག་ནས་མར་འབྲེལ་བ་བྱས་ནས་ལག་པ་ཆག་ཡོང་དགོས་བ་འདི་ཡོད་འདུག་བསམ་པ་ལ་ཡ་གཞི་རྩའི་གི Australia དང་རྒྱ་ནག་གཉིས་ཚོང་གི་འབྲེལ་བ་འདི་ཕྱོགས་གཉིས་ཀྱི་འབྲེལ་བ་རེད་དེ་ཚོ་འདི་བསམ་པ་རྒྱ་ནག་ལ Australia དགོས་ཀྱི་ཡོད་པ་གཅིག་དང Australia ལ་རྒྱ་ནག་དགོས་ཀྱི་ཡོད་པ་གཅིག་སྐབས་རེ་འདི་འདྲ་ཡོང་སྲིད་གི་རེད་བ་རྒྱ་ནག་གཅིག་པོ་ལ Australia ག་ས་དེ་ཨོ་སི་ཏྲེ་ལི་ཡ་གཅིག་པོ་ལ་རྒྱ་ནག་གི་ཐོག་ནས་ཅིག་རེ་བ་རྒྱབ་ཡས་ཡོད་ན་མ་གཏོགས་ཕར་རེ་བ་རྒྱབ་ཡས་མེད་པ་དེ་ཡོང་སྲིད་ཀྱི་རེད་བ། དེ་འདྲ་མ་ཡིན་པ་ལ་ཕྱོགས་གཉིས་ཀ་གི་ཕར་ཚུར་གཅིག་གིས་གཅིག་ལ་ཡ་དགོས་མཁོ་ཡོད་པ་གཅིག་ལ་གཅིག་གིས་གཅིག་ལ་ཡ་ཚོང་གི་ལས་དོན་དེ་གཉིས་ཀ་ལ་ཡ་དགོས་མཁོ་ཡོད་བསྡད་པ་གཅིག་གསལ་པོ་བྱས། ད་འདིའི་ནང་ནས་ཨོ་སི་ཏྲེ་ལི་ཡ་ལ་ཡ། ཚོང་བརྒྱབ་ཡས་ཀྱི་ད་འཛམ་བུ་གླིང་ནང་ཨོ་སྟྲེ་ལི་ཡ་གྱི་རྒྱལ་ཁབ་ཟིན་པ་ལ་ང་ཚོ་ཡིན་ཨིན་ཇི་ནང་དུ་ཟེར་གྱི་འདུག Goods and Services ཟེར་གྱི་འདུག་ཨ་ད་ཅ་ལག་ཉོ་ཚོང་བྱེད་ཡས་ཡིན་པ་ཡིན་ནའི་རེད་ཡང Services ལས་དོན་གི་ཐོག་ནས་ཉོ་ཚོང་ཕར་ཚུར་བརྗེ་ལེན་བྱས་ཚོང་བྱེད་ཡིན་པ་ཡིན་ནའི་རེད་འདི་ཡི་བརྒྱ་ཆ་བརྒྱ་ནས་བརྒྱབ་པ་ཡིན་ན་རྒྱ་ནག་མཉམ་དུ་བྱས་དི one third ཅིག་རེད་ཤག་ད་གང་ད་བརྒྱ་ཆ་སུམ་ཅུ་ལྷག་ཡས་རེད་ཤག་འདི་ཟེར་དུས་ཕོན་ཆེན་པོ་ཞིག་ཤུགས་ཆེན་པོ་ཞིག་རེད་པ་འདི་ཡིན་དུས་བསམ་པ་ལ་ཡང་གལ་སྲིད་དེ་འདྲའི་བསམ་པ་དཀའ་ངལ་ཅིག་འཕྲད་པའི་གནས་སྟངས་ཅིག་སྔོན་མར་བྱུང་ཡོད་ལ་འགས་ཀྱང་གསུངས་པ་ནང་བཞིན་བྱས་ཙང་དང་འདྲ་ཨོ་སི་ཏྲེ་ལི་ཡ་གིས་ཁོ་བིད་ཀྱི་ན་ཚ་དེ་བྱུང་ཁུངས་ལ་འབྲེལ་བའི་ཐོག་ནས་དྲི་བ་བཏང་པའི་སྐབས་ལ་རྒྱ་མི་གཞུང་གིས་ཨོ་སི་ཏྲེ་ལི་ཡ་ལ་ཡ་དགྲ་འཛུགས་ཇི་ལྟར་བྱས་ཡོད་པ་རེད་སྡང་ཟུག་ཇི་ལྟར་བྱས་ཡོད་པ་རེད་ཚོང་གི་ཐོག་ནས་ད་ང་ཚོ་མ་ཚོགས་ནས Economic Sanction རང་འདྲ་གའི་བྱས་ཡོད་མ་རེད་དཔལ་འབྱོར་གྱི་བསམ་པ་དེ་གའི་བྱས་ཡོད་མ་རེད་དེ་འདྲ་ཡིན་ནའི་རེད་ཁ་ཡོད་ལག་ཡོད་དཔེར་ན་ཆ་བཞག་ན་ཨོ་སི་ཏྲེ་ལི་ཡ་གིས་ཨ་རག་དེ་འདྲའི་ཕར་བཙོང་པའི་སྐབས་ལ་ཁྲལ་ཤུགས་ཆེན་པོ་ཞིག་རྒྱག་ཡས་དེ་འདྲའི་བྱས་ཡོད་པ་རེད་དེ་སྒང་ལ་དང་དོད་སྙེ་མ་ཟས་ཀྱི་རིགས་འདི་དེ་ཞུགས་ཤུགས་ཆེན་པོ་ཞིག་རྒྱ་ནག་ལ་ཕར་བཙོང་འདུག་འདུག་ཨ། དེ་གྲས་ཚང་མ་བཀག་པ་ལ་སོགས་པ་དེ་འདྲའི་གནས་ཚུལ་དེ། དེ་གསར་འགྱུར་ཙམ་མ་རེད་གྲོས་ཚོགས་འཐུས་མི་རང་གིས་ང་ཚོ་ལ་བཤད་པ་དེ་འདྲ་བྱུང་མྱོང་རྒྱུ་དེ་འདི་ང་ཚོ་ཞུ་གཏུག་བྱེད་གར་འགྲོ་བའི་སྐབས་ལ་ང་ཚོ་དཔེ་དེ་ལས་སླ་པོ་ཞིག་རེད་མི་འདུག་ད་རྒྱ་ནག་འདི་མཉམ་དུ་འབྲེལ་བ་བྱེད་དགོས་འདུག་བསམ་པ། བསམ་བློ་མང་པོ་བཏང་བ་ནང་བཞིན་གྱི་འདི་འདྲ་བྱུང་ཡོད་དེ་འདྲའི་བསམ་པ་ལ་ཡ་ཚོང་གི་དཀའ་ངལ་དཀའ་ངལ་བྱུང་ཡོད་དཀའ་ཚེགས་རྒྱ་ཆེ་བྱུང་ཡོད་རེད་བྱུང་པའི་ནང་བཞིན་གྱི་ད། ཁ་སང་ཉི་མ་དུ་བ་ལ་ཡིན་ན་ཁོང་ཚོས་འདི་ཟེར་གྱི་འདུག་ཅིག Goods དང Services སྒང་ལ་ཡ་ཏོག་ཙམ་ཡོད་ད་དེ་འདྲ་ཡིན་ནའི་རེད་ཁོ་བིད་ཀྱི་ན་ཚ་དང་འབྲེལ་བའི་གནད་དོན་གྱི་ཐོག་ནས་ཨ་ནི་བརྒྱ་ཆ་དྲུག་ཅུ་ཅིག་ཨ་ནི་ཚོང་རྒྱག་ཡས་སྒང་དེ་མར་ཆག་ཡོད་རེད་ཟེར་དེ་འདྲ་ལབ་དུས་བརྒྱ་ཆ་དྲུག་ཅུ་དེ་ཕོན་ཆེན་པོ་ཞིག་རེད་པ་དེ་འདྲ་གི་དཀའ་ངལ་དེ་རྒྱ་མཚོའི་རྒྱ་ཕྱོགས་གཉིས་ཀ་ལ་བྱུང་ཡོད་ད་ཡིན་ན་དཀའ་ངལ་དེ་ག་རེ་ལབ་པ་ཡིན་ན། Australia ལ་ཡང་རྒྱ་ནག་གཞུང་གི་རྩ་ནས་ཚུར་ལ་ཅ་ལག་ཞིག་ཉོ་དགོས་ཀྱི་ཡོད་ནའི་རེད་ཕར་ཅིག་བཙོང་དགོས་ཀྱི་ཡོད་ནའི་རེད་དེ་ལྟར་མ་བྱས་པ་ཡིན་ན Australia གཞུང་འདི་མི་དམངས་ཀྱི་འོས་འདེམས་བྱས་པའི་གི་མང་གཙོའི་འགྲོ་ལུགས་ཅིག་ཡིན་དུས་མི་དམངས་ཀྱི་སྐད་བརྒྱབ་ས་ཡོད་རེད་མི་དམངས་ཀྱི་གནོན་ཤུགས་རྒྱག་ས་ཡོད་རེད་གཞུང་ལ། རྒྱ་ནག་ནང་ལོགས་ལ་རྒྱ་མི་གཞུང་གི་གང་བྱས་མ་གཏོགས་མི་དམངས་ལ་དཔེར་ན་འདི་ནས་ཕར་ཤ་མ་བཙོང་པ་ཡིན་ན་ཕ་གིར་ཤ་ཟ་ཡ་མ་རག་ན་ང་ཤ་ཟ་ཡ་རག་གི་མི་འདུག་ཚོང་རྒྱག་ལབ་ས་ཀྱི་ཡུལ་དེ་ཡོད་མ་རེད་མི་དམངས་ཀྱི་དབང་ཚད་དེ་ཡོད་མ་རེད་ནུས་པ་དེ་མེད་དུས། མི་དམངས་ལ་གྱོང་རག་པ་ཡིན་ནའི་ད་འདི་རྒྱ་ནག་ལ་ཡ་ཤུགས་ཆེ་ཡོད་ད། ཡིན་ནའི་རྒྱ་མི་གཞུང་གི་དབང་ཚད་འདི་ཤུགས་ཆེ་ཡོད་དུས་བསམ་པ་མི་དམངས་ཀྱི་བདེ་སྡུག་ལ་མང་གཙོའི་གི་ལམ་ཀ་ཐོག་ནས་ལྟ་ས་ཅིག་མེད་པ་ཡིན་དུས་གྱོང་རག་མཁན་འདི་རྒྱ་ནག་མི་དམངས་ཆགས་བསྡད་ཀྱི་ཡོད་པ་དེ་ཡང་དེ་ནས་གསལ་པོ་ཤེས་པ་ཞིག་རེད་ཅེས་དེ་དེ་རིང་ཞོར་ལ་ཞུ་བའི་འདོད་པ་བྱུང་འདིས་ཚད་ཀྱི་མ་རེད་ད། འདི Trade དང Investment གཉིས་ཀ་སྐད་ཆ་བཤད་པ་ཡིན་ནའི་ད་རྒྱ་ནག་ནང་ལོག་ལ། ག་སོགས་རེད་ད་ཨོ་སི་ཏྲེ་ལི་ཡའི་ནང་ལོགས་ལ་ཕྱི་ལོགས་ནས་ཚུར་རྒྱལ་ཁབ་སློབ་ཕྲུག་ཡོང་མཁན་མང་ཤོས་དེ་རྒྱ་ནག་གི་སློབ་ཕྲུག་ཆགས་བསྡད་ཀྱི་འདུག་ཨ་འདི་ད་བར་དུ་ཅིག་ལ་ཁོ་བིད་ཀྱི་གནད་དོན་གྱི་རྐྱེན་པས་ཉུང་ལ་འགྲོ་ཡོད་ལ་དེ་འདྲ་ཡིན་ནའི་ད་ཐང་ད་ཁོ་བིད་ཀྱི་དང་ད་ང་ཚོ་དེང་སང post covid ནས་གཟིགས་ལོག་གོམས་སུ་འགྱེལ་བ་ཅིག་ཁོ་བིད་ཀྱི་ན་ཚ་ཚར་བའི་གི་དུས་ཚོད་དེ་སླེབས་བསྡད་ཀྱི་ཡོད་རེད་ཡང་ན་མེད་ན་ཁོ་བིད་མང་ཉུང་གཉིས་ཀྱི་དུས་ཚོད་དེ་སླེབས་ཡོད་ལ་ཚིག་འབྲུ་དག་ཚོང་དང་དེའི་འབྲེལ་ལམ་ཚང་མ་ཡང་ཡར་རྒྱས་སླར་གསོ་བྱེད་ཀྱི་ཡོད་པའི་གནས་སྟངས་ཅིག་ད་གའི་གཞུང་འདི་གསར་བ་དེས་རྒྱ་ནག་གཞུང་ལ་འབྲེལ་བ་བཟོ་ཡས་ཀྱི་འབད་བརྩོན་བྱེད་ཀྱི་ཡོད་དུ་བསམ་པ་ཡང་དེ་རང་བཞིན་གྱིས་རང་འཇགས་ཡར་ཡོང་བསྡད་ཀྱི་གནས་སྟངས་ཅིག་དང་ད་ཆ་ད་ཆ་དཔེར་ན་ཉུང་མཐའ་ལས་ས་ཡ་བཞི་དང་ཚེག་དྲུག་ཙམ་གཅིག་གི་ཉིས་སྟོང་བཅུ་དགུ་ནས་ཉི་ཤུ་བར་ལོ་ལ་ནི་ཨོ་སི་ཏྲེ་ལི་ཡའི་ནང་ལོགས་ལ་ནི་ཀྲོན་ཁྲམ་ཚེ་ལྔའི་རྒྱ་ནག་ནས་སླེབས་ལ་དུས་དེའི་ཤུགས་རྐྱེན་ཁྲིམས་འབེར་བ།

བོད་ནང་ལ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བྱེད་མཁན་གྱི་དཔོན་པོ་དེ་འགན་ལེན་མིན་ན་བཟོད་སྐྱོ་ཞིག་གལ་ཆེན་མི་འདུག་འདི་ག་རེད་འདུག་ལབ་ན་སྤྱི་ཡོངས་ཀྱི་ཐོག་ནས་བཟོས་པ་གཅིག་ལ་སྐབས་མཚམས་ཀྱི་སྐྱེ་འགྲོ་བྱས་འབྱོར་བ་དེ་ད་ལྟ་ཨུ་རུ་སུའམ་ར་ཤི་ཡ་གྱི་ནང་ལ་ཨ་ནེ་གཅིག་གི་ད་ལྟ་མང་གཙོ་དོན་གཉེར་ཅན་གྱི་དཔོན་པོ་གཅིག་ལ་ཡང་དཀའ་ངལ་འཕྲད་པའི་གནས་སྟངས་ཅིག་གི་ཐོག་ནས་ཨ་ནི་དེ་འབྲེལ་གྱི་ད་གང་ལྟར་དཔོན་པོ་དང་འགོ་ཁྲིད་དེ་ཚོ་ཨ་ནི་ཨ་རིའི་ནང་ལ་ཡོང་མ་ཆོག་བཟོ་ཡས་ལ་སོགས་པ་དང་དེ་འབྲེལ་གྱི་ཨ་ནི་ཚོང་བདག་དང་དངུལ་ཁང་གི་དེ་འབྲེལ་ཅིག་ག་རེ་ཆ་རྐྱེན་ཡོད་པ་འདི་ག་ཚང་མ་བཀག་འགོག་བྱས་ཞོར་ལ་དེའི་བར་ལ་ཆ་རྐྱེན་མང་པོ་བྱེད་རྒྱུ་དེ་ཆེ་ད་འདི་ཆེ་དེ་འདི་ཆེ་པོ་ཅིག་ཡང་འདི་ཨོ་སི་ཀྲི་ལི་ཡའི་ནང་ལ་ཡ།

སློབ་གྲྭ་སྒྲིག་འཛུགས་འདི་ད་ལྟ་ཨིན་སྐད་ཐོག་ནས Confucius Institute ད་ཁོང་ཚོའི་སློབ་གྲྭ་དེ་ཚོ་ཆགས་བསྡད་ཡོད་རེད་ལྷག་པར་དུ་ཨོ་སི་ཀྲི་ལི་ཡའི་ནང་ལོགས་ལ་མང་པོ་ཞེ་པོ་ཡོད་པའི་གི་གནས་ཚུལ་དུ་ཆགས་བསྡད་ཀྱི་འདུག་དེ་ག་ཨ་རིའི་ནང་ལོགས་ལ་ཡང་དེ་སྔ་མང་པོ་ཡོད་པ་དང་འདས་པའི་ལོ་ཤས་ནང་ལོགས་ལ་སྒོ་བརྒྱབ་པའི་གི་གནས་ཚུལ་ཡང་མང་པོ་ཐོན་ཡོད་རེད། ཨོ་སི་ཀྲི་ལི་ཡའི་ནང་ལོགས་ལ་ཅིག་ཁོང་ཚོའི་སློབ་གླིང་ད་ད་ལྟའི་ཆ་ལ་ཅིག་གནས་ཚུལ་རིགས་མང་པོ་ཞེ་པོ་ཅིག་གོ་གི་མེད་དུས་གནས་སྟངས་ག་འདྲས་ཡོད་ན་ག་ཚོད་ཅིག་ཡོད་ན་སྒོ་བརྒྱབ་པ་དེ་འདྲས་བྱུང་ཡོད་ན། ད་ཐེངས་ཀྱི་གནས་ཚུལ་དེ་སྔོན་མ་དང་པོ་ཉིས་སྟོང་བཅུ་དགུ་གི་སྤྱི་ཟླ་བདུན་པའི་ནང་ལ་ང་ཐེངས་མ་གཅིག University of Queensland ལ་ཡང་ཕྱིན་པ་ཡིན་ང་དང་ང་དེ་དུས་མཚམས་པ་ད་ཕ་གི་ལ་སྐད་ཆ་བཤད་གར་ཡོང་རོགས་བྱེད་ལབ་པ་རེད་དེ་ཕྱིན་པའི་སྐབས་ལ་འདི་སྐད་ཆ་བཤད་ས་དེ་ལ Confucius Institute ཅིག་འདུག་ཁོ་རང་ཚོ University of Queensland དེ་དུས་ད་ག་རང་གི་ཐང་འདིའི་སྒང་ལ་རེད་ཤག

གནོན་ཤུགས་ཡོད་པ་དེ་གསལ་པོ་རེད་ཤག། དེ་གསལ་པོ་ཡོད་པ་དཔང་རྟགས་དང་ཁུངས་སྐྱེལ་དེ་ག་འདྲས་བྱས་འདུག་གོ་ལབ་པ་ཡིན་ན། University of Queensland ནང་ཡོད་བསྡད་པའི་གི་ཨ་ནི Confucius Institute འདི་དང་ཨ་ནི་འབྲེལ་བ་ཡོད་བསྡད་པའི་གི་རྒྱ་མི་ཅིག་ཡོད་རེད། ང་ཚོ་ཁོང་ཚོ་གི་འདི་ལས་ཀ་འདུག་ག་ཟེར Ad Hoc། Professor ཡིན་ན Adjunct Professor ཡིན་ན་ཅིག་ལབ་འདུག་སྟེ་ངས་ཚིག་འདི་གསལ་པོ་ཤེས་མེད། གང་ལྟར་འདི་ཡིས་གླ་མེད་ཀྱི་གོ་གནས་ཡོད་རྒྱུ་དང་མིང་ཡོད་རྒྱུ་གྱི་གི Professor ཅིག་རེད་ཤག། འདི་སུ་རེད་འདུག་ལབ་པ་ཡིན་ན Brisbane City ལ་ཡོད་བསྡད་པའི་གི Chinese Consulate དེ་རེད་ཤག། ད་དེ་འདྲ་ཐད་ཀར་གཞུང་གི་མི་ལ་བ། དེང་དུས་བསམ་པར་གནོན་ཤུགས་མེད་པ་དེ་ང་ཚོས་ཤེས་ཐུབ་མ་རེད་གནོན་ཤུགས་ཡོད་པ་དེ་ཁུངས་སྐྱེལ་ནས་ཤེས་ཐུབ་མིན་ལ་མ་ལྟོས་པའི་གྱི་གནོན་ཤུགས་ཡོད་པའི་གནས་སྟངས་དེ་ཡོད་པ་དེ་གསལ་པོ་ཞེ་པོ་གཅིག་དངོས་ཡོད་ཀྱི་གནས་སྟངས་ཐོག་ནས་ཆགས་བསྡད་ཡོད་རེད་དེ་དངོས་སུ་ད་ཨོ་སྟྲེ་ལི་ཡའི་གྱི་ས་གནས་ལ་ཡོད་བསྡད་པའི་གྱི་མི་མང་ལ་རྒྱ་ནག་གཞུང་གྱི་དམར་ཤོག་གྱི་ལྟ་གྲུབ་དང་ཨ་ནེ་འཐབ་ཕྱོགས་གཅིག་གྱུར་གྱི་ལྟ་གྲུབ་ཀྱི་ལམ་ཁ་གྱི་ཐོག་ནས་ས་ཆ་དེ་ལ་ཡོད་བསྡད་པའི་གྱི་མི། ད་བོད་པ་ཡིན་ནས་ཡིན་ཆོག་ག་རེ་ཡིན་ནས་ལ་དེ་ལ་ཡ་འགྲོ་བ་མིའི་ཐོབ་ཐང་གི་རྡོག་རོལ་ཐེབས་འདུག་ཐེབས་མི་འདུག་དེ་ཁུངས་སྐྱེལ་དགོས་པ་རེད་བ་འདི་ད་ལྟ་རྩད་གཅོད་བྱས་འདི་ཁ་སང་ཉི་མ་ཁོང་ཚོས་རྩད་གཅོད་བྱེད་ཀྱི་ཡོད་རེད་ལབ་པའི་ནང་ནས་ང་རྩད་གཅོད་བྱས་ནས་དེ་འདྲའི་བྱེད་སྒོ་རྒྱབ་རེད་ཟེར་ཅིག་ད་ལྟ་བར་དུ་ཅི་གོ་ཡ་མི་འདུག་གསར་འགྱུར་ནང་ལ་གོ་ཡ་མི་འདུག་ཁོང་གི་གསུང་གི་ཅི་མི་འདུག་ཨ་ཡིན་ནས་ལ་དེ།

ལའོ། ཨཱ་ནི། ད་དུས་ཚོད་རྐྱེན་པས་ང་ཚོ་ལེ་ཚན་འདི་ད་ག་མཇུག་སྒྲིལ་ཞུས་ཐུབ་ཀྱི་འདུག་ད་ལྟ། ལེ་ཚན་འདིའི་ད་ལྟ་ཉེ་ལམ Australia གྱི་གྲོས་ཚོགས་འཐུས་མི་ཁག་གཅིག་ད་ག་བཞུགས་སྒར་ལ་ཕེབས་རྗེས་གོང་ས་སྐྱབས་མགོན་ཆེན་པོ་མཆོག་རེད་ད། བོད་མིའི་སྒྲིག་འཛུགས་ཀྱི་དབུ་ཁྲིད་རྣམ་པ་མཇལ་འཕྲད་བྱུང་བའི་གནས་ཚུལ་དེ་ད་ག་ན་བཞིན་སྐབས་དེ་དུས་ད་གྲོས་ཚོགས་འཐུས་མི་རྣམ་པ་ཚོས་ཀྱིས་ཅིག་ལྷག་པར་དུ་གསར་འགོད་ལྷན་ཚོགས་ཅིག་བསྐོང་ཚོགས་གནང་རྗེས་ཅིག་བོད་དོན་རྒྱབ་སྐྱོར་མུ་མཐུད་གནང་རྒྱུ་ཡིན་པའི་གྱི་གཏམ་བཤད་འདི་འདྲའི་གནང་བའི་གྱི་གནས་ཚུལ་སྐོར་ལ